ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཊོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་དྲུག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་བདུན་རེས་གཟའ་ཉི་མའི་ལས་རིམ་འདི་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་ཁག་རིམ་པས་སྙན་སྒྲོན་ཞུ་གི་ཡིན།
དེ་རིང་གི་ལས་རིམ་ཁག་གི་ཐོག་མར། བོད་ལ་ཟུར་དུ་དངུལ་ལོར་ཡོད་པ་དེ་ལོ་རྒྱུས་ཀྱི་ཐོག་ནས་བོད་རང་བཙན་གྱི་རྒྱལ་ཁབ་ཞིག་ཡིན་པ་གསལ་པོར་མཚོན་གྱི་ཡོད་ཅེས། བོད་ཀྱི་དངུལ་ལོར་འགྲེམས་སྟོན་གྱི་སར། ལོ་རྒྱུས་ཀྱི་སློབ་དཔོན་གཙང་ཕྲུག་སྟོབས་ལགས་ནས་ངོས་འཛིན་གནང་ཡོད་པ་སོགས་དེ་རིང་གི་གལ་ཆེ་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་མཚན་སྨད་ཞུ་མཁན་གྱི་མི་སྣ་དེའི་རིགས་ཀྱིས་ཚོགས་པའི་འགོ་ཁྲིད་བྱས་པ་ཡིན་ན་སུད་དང། ལེག་ཀྲིན་ཧྲན་བོད་རིགས་ཚོགས་པའི་སྒྲིག་འཛུགས་ཀྱི་ངོས་ནས་ཚོགས་པ་དེ་དང་མཉམ་ལས་བྱེད་ཐབས་རྩ་བ་ནས་མེད་ཅེས་ནན་བརྗོད་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཡང་ཉེ་ཆར་འདས་གྲོངས་སུ་ཕྱིན་པའི་བོད་ཀྱི་གླུ་གཞས་སྒྱུ་རྩལ་བ་གངས་ཤུགས་ལགས་དང། རྡུང་ལེན་པ་གྲགས་ཅན་བདུད་བྷེ་སོགས་ཀྱིས་བོད་ཀྱི་སྤྱི་ཚོགས་ནང་སྒྱུ་རྩལ་གྱི་ཐད་ནས་ཤུགས་རྐྱེན་ག་འདྲ་བསྐྲུན་ཡོད་མེད་ཀྱི་སྐོར་གྱི་གནས་ཚུལ་ཕྱོགས་སྒྲིག་ཞུས་པ་ཞིག་དང། མཇུག་ཏུ་ཐེངས་འདིའི་བཞུགས་སྒར་རྡ་རམ་ས་ལའི་ཉིན་དེབ་ཀྱི་ལེ་ཚན་ནང། བཞུགས་སྒར་དུ་ཆགས་པའི་བདེ་ལེགས་སྨན་ཁང་གིས། འདས་པའི་ལོ་ངོ་ཉི་ཤུ་ཙམ་གྱི་རིང། བོད་མི་དང་རྒྱ་གར་གྱི་ཡུལ་མི་ཆིག་སྟོང་ལྷག་ལ་རིན་པ་མེད་པའི་ཐོག་ནས་མིག་གི་སྨན་བཅོས་གནང་ཡོད་པའི་ལས་གཞི་སོགས་དང་འབྲེལ་བའི་སྐོར། སྨན་ཁང་དེ་ཉིད་ཀྱི་འགན་འཛིན། སྤྱི་འཐུས་ཟླ་བ་ཕུན་སྐྱིད་ལགས་དང་ལྷན་དུ་གླེང་མོལ་ཞུས་པ་ཞིག་བཅས། གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང་ཐོག་མར། བོད་ལ་ཟུར་དུ་དངུལ་ལོར་ཡོད་པ་དེ་ལོ་རྒྱུས་ཀྱི་ཐོག་ནས་བོད་རང་བཙན་གྱི་རྒྱལ་ཁབ་ཞིག་ཡིན་པ་གསལ་པོར་མཚོན་གྱི་ཡོད་ཅེས་བོད་ཀྱི། དངུལ། འགྲེམས་སྟོན་གྱི་སར་ལོ་རྒྱུས་ཀྱི་སློབ་དཔོན་གཙང་ཕྲུག་སྟོབས་ལགས་ནས་ངོས་འཛིན་གནང་ཡོད་པའི་སྐོར། བཞུགས་སྒར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་བློ་བྷེ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། བོད་མིའི་སྒྲིག་འཛུགས་ཀྱི་བོད་ཀྱི་འགྲེམས་སྟོན་ཚན་པ་ནས་བཀོད་སྒྲིག་གནང་སྟེ་བོད་གཞུང་དགའ་ལྡན་ཕོ་བྲང་གི་བསྐལ་པའི་བོད་ནང་རྒྱ་ཁྱབ་ཏུ་བེད་སྤྱོད་གཏོང་བཞིན་པའི་བོད་དངུལ། སྤྱི་ལོའི་དུས་རབས་བཅོ་བརྒྱད་པ་ནས་པར་བརྒྱབ་པ་གི་གསེར་དངུལ་ཟངས་གསུམ་གྱི་ཊམ་ཀ་དང། ཕྱིས་སུ་སྤྱི་ལོ་གཅིག་སྟོང་དགུ་བརྒྱ་བཅུ་གསུམ་གྱི་ལོ་ནས་གསར་དར་གྱི་ཤོག་ལོར་སྣ་ཚོགས་ཀྱི་བསྡུ་རུབ་གནང་བ་ཁག། སྤྱི་ཟླ་དང་པོ་གི་ཚེས་པ་དྲུག་གི་ཉི་མ་བཞུགས་སྒར་བོད་ཀྱི་འགྲེམས་སྟོན་ཁང་དུ་འགྲེམས་སྟོན་ཟིག་གནང་ཡོད་པ་དེ། བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ནས་དབུ་འབྱེད་གནང་ཡོད་ཅིང། བོད་ཀྱི་འགྲེམས་སྟོན་ཚན་པའི་འགན་འཛིན་བསྟན་འཛིན་སྟོབས་ལྡན་ལགས་ནས། ཊམ་ཀ་དང་ཤོག་དངུལ་དེ་ཚོ་རྒྱ་གར་གྱི་ནང་གི་གཞིས་ཆགས་ཁག་བཞི་བཅུ་ཞེ་ལྔ་དང་བལ་པོ་གི་ནང་གི་གཞིས་ཆགས་ཁག། དེ་བཞིན་ཕྱི་རྒྱལ་གྱི་བོད་མི་མང་བོ་ཟིག་གིས་འགྲེམས་སྟོན་ལ་ཕུལ་བཞག་པ་རྣམས་བསྡུ་རུབ་གནང་བ་གི་སྐོར་འགྲེལ་བརྗོད་གནང་གི་འདུག། ད་ལྟ་ཅིག་ང་ཚོ་འགྲེམས་སྟོན་གསར་སྤེལ་གྱི་ལས་གཞི་སྐབས་སུ་ང་ཚོ་ཅིག་གི་བོད་ད་ལྟ་རྒྱ་གར་ཡོད་པའི་གཞིས་ཆགས་ཁག་བཞི་བཅུ་ཞེ་ལྔ་དང་ཨ་ནི་བལ་ཡུལ་གྱི་གཞིས་ཆགས་ཨ་དེ་འདི་དེ་དེ་བཞིན་ད་ལྟ་ཕྱི་རྒྱལ་གྱི་ཡུལ་གྲུ་ཁག་མང་པོ་ཅིག་ལ་ང་ཚོ་ཀྱི་ཅིག་ག་ཞུ་དགོས་རེད་ཅ་དངོས་བསྡུ་རུབ་བྱེད་བྱེད་དུས་ཨ་ནི་ཕལ་ཆེར་གྱི་དངུལ་དང་ཨ་ནི་ཅིག་ང་ཚོའི་བོད་ཀྱི་ཤོག་དངུལ་དེ་འདྲས་ཅིག་མང་པོ་ཅིག་ཕུལ་བསྡད་དུས་ཨ་ནི་འདི་ང་ཚོ་ཀྱི་དེ་སྔ་ཉི་ཤུ་གཅིག་སྟོང་ཉིས་སྟོང་ཉི་ཤུ་རྩ་གཉིས་ནས་ང་ཚོ་ཀྱི་ག་ཞུ་དགོས་རེད་ཅིག་གི་ད་ང་ཚོ་དུས་ཐུང་འགྲེམས་སྟོན་དེ་འདྲས་ཅིག་ང་ཚོ་ཀྱི་དམིགས་ཡུལ་འགྲེམས་དགོས་འདུག་ཟེར་ནས་ང་རང་ཚོ་ཀྱི་ད་ཅིག་གི་གལ་ཆེ་དོན་ཆེ་གཅིག་ནི་ང་ཚོ་གི་འདི། དུས་རྒྱུན་ནས་ང་ཚོ་གི་བསམ་བློ་ལ་ཡོད་པ་ཆགས་བསྡད་ཀྱི་འདུག། སྤྱི་ལོའི་དུས་རབས་བཅོ་བརྒྱད་པ་ནས་བཟུང་བོད་ཀྱི་ཊམ་ཀ་དང་ཤོག་ལོར་པར་རྒྱབ་ས་ཁག་ནི། འབྲས་སྤུངས་དང་སེ་ར་དོག་སྡེ་དང་གྲྭ་བཞི། ཏོག་ཀི་དང་འདོད་དཔལ། ལྷ་ས་གྲོང་སྡེ་དང་མེ་ཏོག། གསེར་ཊམ་ལས་ཁུངས་དང་ཀོང་པོ་རྒྱ་མདའ་དྭགས་པོ་དང་གྲོ་མོ་བཅས་སུ་བཟོ་ལས་ཁང་བཙུགས་ཡོད་པ་མ་ཟད། བོད་ཊམ་ལའང་ཊམ་དཀར་ལྔ་དང་བཅུ་ལྔ་བཅུ་ཉེར་ལྔ་སོགས་ཡོད་པ་དང་མཚུངས། རྒྱལ་མཆོག་བཅུ་གསུམ་པ་ཆེན་པོ་གི་རིང་ལ་གསར་སྤྲིངས་ཀྱི་ཤོག་ལོར་ལའང་ཤོག་ལོར་སྲང་བརྒྱ་དང་སྲང་ལྔ་བཅུ། སྲང་བཅུ་ཐམ་པ་དང་སྲང་ཉེར་ལྔ་སྲང་ལྔ་སོགས་རིགས་འདྲ་མིན་ཡོད་ཅིང། ས་རཱ་མཐོ་སློབ་ཀྱི་ལོ་རྒྱུས་སློབ་དཔོན་བོད་ཀྱི་ལོ་རྒྱུས་ཉམས་ཞིབ་པ་གཙང་ཕྲུག་སྟོབས་ལགས་ནས། བོད་ལ་ཟུར་དུ་དངུལ་སྒོར་ཡོད་པ་དེའི་ལོ་རྒྱུས་ཀྱི་ཐོག་བོད་དེ་རང་བཙན་གྱི་རྒྱལ་ཁབ་ཅིག་ཡིན་པ་གསལ་པོ་མཚོན་གྱི་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། བོད་ཀྱི་རང་བཙན་ཐོག་ལ་ག་འདྲ་ཞིག་བརྩོན་དགོས་རེད་ཟེར་ན་ད་ཁོ་གནས་སྟངས་གཉིས་རེད་གཅིག་ནས་བོད་པའི་དཔལ་འབྱོར་གྱི་གནས་བབ་ཟེར་ན་འདྲ་དེ་ག་ཚོད་དུས་དང་མཐུན་པའི་འགྱུར་བ་འགྲོ་བའི

བལ་པོ་ནང་རྒྱལ་རབས་འགྱུར་བ་དང་ཊམ་ཀ་ལ་ལྷད་བཅུག་པ་སོགས་གི་དཀའ་རྙོག་བྱུང་བ་ནས་བཟུང། སྤྱི་ལོའི་དུས་རབས་བཅོ་བརྒྱད་པའི་ནང་རྒྱལ་དབང་སྐུ་འཕྲེང་བརྒྱད་པ་གི་སྐུ་རིང་དེར། སྤྱི་ལོ་གཅིག་སྟོང་བདུན་བརྒྱ་དགུ་བཅུ་གོ་གཅིག་གི་ལོར་ཀོང་པོའི་ཁུལ་དུ་བོད་ཊམ་གསར་བཟོ་བྱས་པ་འགྲེམས་སྤེལ་གནང་བ་ནས་བོད་གཞུང་དགའ་ལྡན་ཕོ་བྲང་གི་དུས་སྐབས་རིམ་ཅན་དུ་བོད་ཊམ་གསར་དུ་དཔར་བཏབ་ཡོད་པ་མ་ཟད། རྩིས་དཔོན་ཞྭ་སྒབ་པ་ལགས་ཀྱི་སྲིད་དོན་རྒྱལ་རབས་ཀྱི་ནང། རྒྱལ་དབང་སྐུ་འཕྲེང་བཅུ་གསུམ་པ་ཆེན་པོ་མཆོག་གི་རིང་སྤྱི་ལོ་གཅིག་སྟོང་དགུ་བརྒྱ་བཅུ་གསུམ་གི་ལོར་བོད་གཞུང་གིས་ཤོག་ལོར་གསར་དུ་དཔར་བཏབ་པ་དང། རྗེས་སུ་རྒྱ་གར་ཀ་ལི་ཀ་ཏར་འཕྲུལ་འཁོར་གྱི་ཐོག་ཤོག་དངུལ་ཚོན་ཁྲ་མ་པར་འདེབས་སློབ་སྦྱོང་དུ་ཤོད་དྲུང་ཕྱག་ནང་རྟ་མགྲིན་དབང་རྒྱལ་དང། གཏོར་གཞིའི་རྩེ་དྲུང་དངོས་གཞི་ཐུབ་བསྟན་ཀུན་མཁྱེན་གཉིས་གཏོང་གནང་ཕྱིར་འཁོར་འཕྲལ། སྐྱེམས་སྟོང་དུ་བརྒྱབ་པའི་ཤིང་ཤོག་ལ་གསང་རྟགས་ཁྱད་པར་གུང་འཁོད་གྱི་ཐོག། ཊམ་དཀར་ལྔ་བཅུ་ཐམ་པ་གི་མིང་གནས་ཅན་གི་ཤོག་དངུལ་ལྕགས་རྩི་ཚོན་ཁྲ་མ་མདུན་གངས་རི་དང་སེང་གེ་རྒྱབ་ཏུ་སྟག་སེང་ཁྱུང་འབྲུག་གི་རི་མོའི་ཕྱི་ཁར་ཆབ་སྲིད་དབུ་བརྙེས་ཀྱི་ལོ་ཆིག་སྟོང་དྲུག་བརྒྱ་བདུན་ཅུ་དོན་བདུན། རབ་བྱུང་བཅུ་དྲུག་པ་གི་ཤོག་དངུལ་འཁོད་པ་དེ་ནི་ལྕགས་ལུག་སྤྱི་ལོ་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་གཅིག་གི་ལོར་འགྲེམས་གཏོང་གནང་བ་ཞེས་འཁོད་པ་བཞིན། དེ་ནས་རིམ་པས་ཤོག་དངུལ་རིགས་འདྲ་མིན་འགྲེམས་སྤེལ་རིམ་པར་གནང་བ་ཁག། སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་གི་ལོར་བོད་ས་རྒྱ་ནག་གི་བཙན་འཛུལ་གྱི་འོག་ཡོངས་སུ་མ་ཤོར་གི་བར་དུ་བེད་སྤྱོད་དུ་གཏང་སྲོལ་བྱུང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། ཨ་མི་རི་ཀའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ཚོགས་གཙོ་མི་ཤཱལ་མེག་ཁོལ་མཆོག་གིས་ཐར་མོ་ཕི་ཤར་གྱིས་བོད་ནང་རིགས་རྫས་བསྡུ་ལེན་གྱི་ཡོ་བྱད་ཚོང་སྒྱུར་མཚམས་འཇོག་བྱས་པའི་ཐག་གཅོད་དེའི་ཐད་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལ་ཡིག་ཐོག་ནས་དགོངས་ཚུལ་གསུངས་པའི་ནང། དུས་ནས་དུས་སུ་རྒྱ་ནག་དམར་ཤོག་ཚོགས་པས་རིགས་རྫས་བསྡུ་ལེན་གྱི་ཡོ་བྱད་དང། འཕྲུལ་རིགས་སྣ་ཚོགས་བེད་སྤྱོད་བྱེད་བྱས་ཏེ་ཞིབ་བཤེར་དང་འགོག་གནོན་བྱེད་རྒྱུ། དམར་ཤོག་ཚོགས་པར་མོས་མཐུན་མི་བྱེད་མཁན་གྱི་མི་སྣ་དམིགས་འབེན་དུ་བཙུགས་ཏེ་ངོ་བོ་དབྱེ་ཞིབ་བྱེད་བཞིན་པ་མཐོང་རྒྱུ་ཡོད་ཅིང་ཐར་མོ་ཕི་ཤར་གྱི་ཡོ་བྱད་འདི་དག་རྒྱ་ནག་ལ་ཚོང་སྒྱུར་བྱེད་རྒྱུ་བཀག་འགོག་བྱས་པ་འདི་བཟང་ཕྱོགས་ཀྱི་གནས་ཚུལ་ཞིག་ཡིན་ཞིང། ཚོང་འབྲེལ་སྡེ་ཁག་གཞན་ཚོས་ཀྱང་གཅིག་མཚུངས་ལག་བསྟར་བྱེད་དགོས་པ་རེད་ཅེས་བརྗོད་འདུག་ལ། ཁོང་གིས་ད་དུང། ཨ་མི་རི་ཀའི་ཚོང་འབྲེལ་སྒྲིག་འཛུགས་ཚོས་མི་མང་གི་འགོག་གནོན་བྱེད་པའི་རྒྱ་ནག་དམར་ཤོག་ཚོགས་པའི་ལས་དོན་ལ་རོགས་འདེགས་བྱེད་རྒྱུ་ཡོད་པ་མ་རེད་ཅེས་གསུངས་འདུག།
ཕྱི་ཟླ་དང་པོའི་ཚེས་དྲུག་ནས་ཚེས་དགུ་བར་སམ་བྷོ་ཊ་བོད་སློབ་ཚོགས་པའི་བཞུགས་སྒར་རྡ་རམ་ས་ལར་སམ་བྷོ་ཊ་བོད་སློབ་ཚོགས་པའི་ཁྱབ་ཁོངས་ཀྱི་སློབ་གྲྭ་ཁག་གི་ལོ་འཁོར་འགན་འཛིན་ཚོགས་འདུ་ཐེངས་བཅུ་དྲུག་པ་གོ་སྒྲིག་གནང་འདུག་དེ་ཡང་ཉིན་དང་པོའི་མཛད་སྒོའི་ཐོག་སྐུ་མགྲོན་གཙོ་བོ་དབུས་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་མཆོག་དང་ཤེས་རིག་དྲུང་ཆེ་སམ་བྷོ་ཊ་བོད་སློབ་ཚོགས་པའི་ངེས་སྟོན་པ་བགྲེས་གཞོན་རྣམ་གཉིས་དང། སམ་བྷོ་ཊ་བོད་སློབ་ཁྱབ་ཁོངས་ཀྱི་སློབ་གྲྭ་ཁག་གི་སློབ་སྤྱི་དང་དགེ་རྒན་རྣམ་པ་ཕེབས་ཡོད་པ་དང། སྐབས་དེའི་དམིགས་བསལ་སྐུ་མགྲོན་ཤེས་རིག་དྲུང་ཆེས། ཚོགས་འདུར་གྲོས་བསྡུར་ལྷུག་པོ་གནང་རྒྱུ་གལ་འགངས་ཆེན་པོ་ཡིན་པའི་སྐོར་དང། ལྷག་དོན་སློབ་ཕྲུག་རྣམས་བོད་ཀྱི་བསྟན་པ་ཆབ་སྲིད་ལ་ཞབས་ཞུ་བསྒྲུབ་ཐུབ་མཁན་ཞིག་གསོ་སྐྱོང་གནང་དགོས་པའི་སྐོར་སོགས་གཏམ་བཤད་གནང་ཡོད་པ་རེད། དེ་བཞིན་སྐབས་དེའི་སྐུ་མགྲོན་གཙོ་བོ་ཤེས་རིག་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་མཆོག་གིས་ཚོགས་འདུར་ཕེབས་པའི་སློབ་གྲྭའི་སློབ་སྤྱི་དང་དགེ་རྒན་ཚོས་ཚོགས་འདུའི་གྲོས་ཆོད་ཀྱི་ནང་དོན་རྣམས་སོ་སོའི་སློབ་གྲྭའི་ནང་ལག་བསྟར་གནང་རྒྱུ་གལ་འགངས་ཆེན་པོ་ཡིན་པ་དང།

བོད་མིའི་སྒྲིག་འཛུགས་ཤེས་རིག་ལྷན་ཁང་གི་སམ་བྷོ་ཊའི་སློབ་གྲྭ་ཁག་གི་སློབ་སྤྱི་དང་དགེ་ཆེ་རྣམས་ལ་འགོ་ཁྲིད་ཀྱི་ཟབ་སྦྱོང་སྔ་ལོའི་ཕྱི་ཟླ་བརྒྱད་པའི་ནང་གནང་རྒྱུ་དེ་འགོ་འཛུགས་གནང་ནས་ཕྱི་ཟླ་དང་པོའི་ཚེས་ལྔ་ཉིན་མཇུག་སྒྲིལ་གནང་བཞག་དེ་ཡང་ཐེངས་འདིའི་འགོ་ཁྲིད་ཀྱི་ཟབ་སྦྱོང་དེའི་ཐོག་སློབ་སྤྱི་བཅུ་གཉིས་དང་དགེ་ཆེ་བཅུ་དགུ་སམ་བྷོ་ཊའི་ངེས་སྟོན་པ་གཞོན་པ་བཅས་ནས་མཉམ་ཞུགས་གནང་བཞག་ཟབ་སྦྱོང་དེ་བཞིན་ཤེས་རིག་ལྷན་ཁང་དང་རྒྱ་གར་གྱི་མཧཱ་ཏཱ་ཏི་བ་ལས་ཁང་གིས་གོ་སྒྲིག་གནང་བ་ཞིག་ཡིན་འདུག། འགོ་སྟོད་དུ་ཐབས་ཇུས་ཀྱི་འཆར་སྣང་དང་དགོས་ངེས་ཅན་འགོ་ཁྲིད་ཀྱི་འཇོན་ཐང། མཉམ་ལས་གོང་འཕེལ་གཏོང་ཐབས་སོགས་ཚད་གཞི་ཁག་བཞིའི་ཐོག་ལ་དྲ་ཐོག་ནས་སྔ་ལོའི་ཕྱི་ཟླ་བརྒྱད་པའི་ཚེས་ཉི་ཤུ་གཉིས་དང་དགུ་པའི་ཚེས་ཉི་ཤུ་གཅིག། བཅུ་པའི་ཚེས་བཅུ་དགུ་དང་བཅུ་གཉིས་པའི་ཚེས་བདུན་བཅས་སུ་ཟབ་སྦྱོང་གནང་ཡོད་འདུག། དེ་རྗེས་འདི་ལོའི་ཕྱི་ཟླ་དང་པོའི་ཚེས་གསུམ་ནས་ལྔ་བར། རྡ་རམ་ས་ལའི་ནོར་བུ་གསོལ་མགྲོན་ཁང་དུ་དངོས་སུ་ཟབ་སྦྱོང་གནང་འདུག་ལ། ཚེས་གསུམ་ཉིན་ཟབ་སྦྱོང་དབུ་འཛུགས་མཛད་སྒོའི་ཐོག་ཤེས་རིག་བཀའ་བློན་ཐར་ལམ་སྒྲོལ་མ་མཆོག་སྐུ་མགྲོན་གཙོ་བོར་ཕེབས་ནས་གསུང་བཤད་གནང་བའི་ནང། སློབ་སྤྱི་ནི་སློབ་གྲྭའི་ནང་ནས་གལ་གནད་ཆེ་ཤོས་ཀྱི་མི་སྣ་དེ་ཡིན་པ་དང། སློབ་གྲྭ་ཡར་རྒྱས་འགྲོ་དང་མ་འགྲོ་དེ་སློབ་སྤྱིའི་དགོངས་པ་བཞེས་ཕྱོགས་དང་གནང་ཕྱོགས་ལ་རག་ལུས་ཀྱི་རེད་ཅེས་གསུངས་བཞག་དེ་བཞིན་ཁོང་གིས། ཟབ་སྦྱོང་དེ་ཚོས་འགོ་ཁྲིད་ཀྱི་འཇོན་ཐང་དང་ནུས་པ་གོང་མཐོར་འགྲོ་རྒྱུར་སོང་གལ་གནད་ཆེན་པོ་ཞིག་ཡིན་པའི་སྐོར་སོགས་གསུངས་བཞག་ཡང་ཕྱི་ཟླ་དང་པོའི་ཚེས་ལྔ་སྟེ་ཟབ་སྦྱོང་མཇུག་སྒྲིལ་གྱི་ཉིན་མོ། ཤེས་ཡོན་སྡེ་ཚན་གྱི་འགན་འཛིན་བསྟན་འཛིན་རྡོ་རྗེ་ལགས་ཀྱིས་རྒྱ་གར་གྱི་མ་ཧཱ་ཏཱ་ཏི་བ་ལས་ཁང་གིས་རིན་པ་མེད་པའི་ཐོག་ནས་ཟབ་སྦྱོང་གནང་བར་ཐུགས་རྗེ་ཆེ་ཞུས་གནང་བཞག་ལས་ཁང་དེས་ཟབ་སྦྱོང་ནང་ལ་མཉམ་ཞུགས་གནང་མཁན་ཚོར་ཕྱག་འཁྱེར་ཡང་གནང་བཞག་སམ་བྷོ་ཊ་སློབ་གྲྭ་ཁག་གི་སློབ་སྤྱི་དང་དགེ་ཆེའི་ཟབ་སྦྱོང་འདིའི་ཐོག་ཁེ་ན་ཌ་ནང་དུ་ཡོད་པའི Global Affairs'འམ་གོ་ལའི་ལས་དོན་ཞེས་པའི་ཚོགས་པས་དཔལ་འབྱོར་གྱི་མཐུན་འགྱུར་གནང་ཡོད་འདུག།
གཤམ་ལ་ཚ་བ་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ནས་གསར་འགྱུར་ཁག་མུ་མཐུད་སྙན་སྒྲོན་ཞུ་རྒྱུ་ཡིན། ཉི་ཧོང་བོད་སྐུ་ཚབ་དོན་གཅོད་ཁང་ནས་ཉེ་ཆར་ཉི་ཧོང་ནང་ས་ཡོམ་གྱི་རང་བྱུང་གནོད་འཚེའི་གོད་ཆག་ལ་གདུང་སེམས་མཉམ་སྐྱེད་ཀྱི་སྨོན་ལམ་གོ་སྒྲིག་གནང་འདུག་དེ་ཡང་ལོ་གསར་པའི་ཕྱི་ཟླ་དང་པོའི་ཚེས་གཅིག་ཉིན་ཉི་ཧོང་གི་བྱང་ཕྱོགས་གླིང་ཕྲན་ནང་ས་ཡོམ་འགུལ་ཚད་བདུན་དང་ཚེག་དྲུག་བརྒྱབ་པ་དེ་ཡིས་ས་ཁུལ་དེའི་ནང་གི་མི་ཤི་རྨས་དང་ཁང་པ་ལོག་པ་སོགས་མི་རྒྱུ་གཉིས་ལ་ཚབས་ཆེའི་གནོད་འཚེ་བཟོས་ཡོད་པ་ལྟར་ཡུལ་མི་མང་པོ་ཞིག་ཁང་པ་དང་རྒྱུ་ནོར་རྩ་མེད་དུ་ཕྱིན་ཏེ་འཕྲལ་སེལ་སྡོད་ཁང་དུ་གནས་སྡོད་བྱེད་བཞིན་ཡོད་པ་རེད། དེར་བརྟེན་ཉི་ཧོང་བོད་སྐུ་ཚབ་དོན་གཅོད་ཁང་དང་ཉི་ཧོང་ནང་གི་བོད་མི་ཚོས་ཉེ་ཆར་ཉི་ཧོང་ནང་གི་ས་ཡོམ་གྱི་གནོད་འཚེའི་གོད་ཆག་ཕོག་པ་ཚོའི་ཆེད་དུ་དང་གནོད་འཚེ་ལས་གང་མགྱོགས་སླར་གསོ་ཡོང་བའི་ཆེད་དུ་སྨོན་ལམ་འཚོགས་ཡོད་པ་རེད་འདུག། སྨོན་ལམ་གྱི་འདུ་འཛོམས་དེར་ཉི་ཧོང་བོད་སྐུ་ཚབ་དོན་གཅོད་ཨརྱ་ཚེ་དབང་རྒྱལ་པོ་ལགས་ཀྱིས་ཉི་ཧོང་མི་དམངས་ཚོར་བོད་མི་ཚོའི་གདུང་སེམས་མཉམ་སྐྱེད་ཡོད་པ་དང་དམིགས་བསལ་རང་བྱུང་གནོད་འཚེ་དང་གོད་ཆག་ཕོག་པ་ཚོར་བོད་མི་ཚོའི་ངོས་ནས་སེམས་གསོ་དང་གདུང་སེམས་མཉམ་སྐྱེད་སྨོན་ལམ་ཡོད་པའི་སྐོར་གསུངས་ཡོད་ལ། ད་དུང་ཁོང་གིས་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དབུ་བཞུགས་ཐོག་དད་ལྡན་ཆོས་ཞུ་བ་རྣམས་ཀྱིས་ཉི་ཧོང་གི་ས་ཡོམ་གྱི་གནོད་འཚེ་ནང་གོད་ཆག་ཕོག་པ་ཚོར་ཐུགས་སྨོན་མཛད་ཡོད་པའི་སྐོར་གསུངས་ཏེ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཉི་ཧོང་གི་རང་བྱུང་གནོད་འཚེ་ནང་གོད་ཆག་ཕོག་པའི་ནང་མི་སོགས་ལ་ཐུགས་གསོ་དང་གདུང་སེམས་མཉམ་སྐྱེད་འཁོད་པའི་ཉི་ཧོང་གི་སྲིད་བློན་སྐུ་ཞབས་ཕུ་མི་ཡོ་ཁི་ཤི་ད་མཆོག་གི་མཚན་ཐོག་ལ་སྩལ་བའི་གསུང་འཕྲིན་ལྗགས་ཀློག་གནང་ཡོད་པ་རེད། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གསུང་འཕྲིན་དེ་བཞིན་ཉི་ཧོང་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པ་བརྒྱུད་ནས་ཉི་ཧོང་གི་སྲིད་བློན་མཆོག་གི་གཞུང་ལས་ཁང་དུ་ཕུལ་ཡོད་པ་དང། དེ་བཞིན་རྒྱ་གར་གྱི་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱིས་ཀྱང་སེམས་གསོ་དང་གདུང་སེམས་མཉམ་སྐྱེད་གནང་བའི་སྐོར་ཡང་འགྲེལ་བརྗོད་གནང་འདུག། སྨོན་ལམ་འདུ་འཛོམས་དེ་ནི་བོད་མི་དང་ཉི་ཧོང་བ་རྒྱ་མི་རིགས་བཅས་མཉམ་འཛོམས་གནང་སྟེ་སྒྲོལ་མའི་བསྟོད་པ་དང་བཟང་སྤྱོད་སྨོན་ལམ་མ་ཎི་སོགས་གཟུངས་སྔགས་མ་ཎི་སོགས་གཟུངས་སྔགས་གསོག་སྒྲུབ་གནང་ཡོད་པ་རེད་འདུག། རྒྱ་ནག་གིས་ལྒང་བུ་མང་པོ་ཐེ་ཝན་གྱི་མཁའ་དབྱིངས་སུ་བཏང་ནས་ཐེ་ཝན་གྱི་བདེ་སྲུང་ལ་ཉེན་ཁ་བཟོ་ཡི་འདུག་ཞེས་ཐེ་ཝན་གྱིས་བཤད་བཞག། དེ་ཡང་ཐའེ་ཝན་ནས་ཨེ་པི་གསར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། རྒྱ་ནག་གིས་ཐའེ་ཝན་གྱི་གནམ་ཐོག་ཏུ་ལྒང་བུ་མང་པོ་ཡང་ཡང་བཏང་ནས་ཐའེ་ཝན་མི་མང་གི་སྙིང་སྟོབས་ལ་གནོད་སྐྱོན་བཟོ་ཐབས་བྱེད་ཀྱི་འདུག་ཞེས་རེ་གཟའ་སྤེན་པའི་ཉིན་ཐའེ་ཝན་གྱི་བདེ་སྲུང་བློན་ཆེན་ལས་ཁང་གིས་གསུངས་བཞག། དེ་བཞིན་བདེ་སྲུང་བློན་ཆེན་ལས་ཁང་གི་དཔྱད་ཞིབ་པས། རྒྱ་ནག་གིས་བཏང་བའི་ལྒང་བུ་དེ་ཚོས་རྒྱལ་སྤྱིའི་འགྲུལ་སྐྱེལ་གནམ་གྲུའི་འགྲོ་ལམ་དུ་འཕུར་ནས་འགྲུལ་པའི་སྲོག་ལའང་ཉེན་ཁ་ཆེན་པོ་བཟོ་བཞིན་པར་སོང། རྒྱ་ནག་གིས་ཐའེ་ཝན་གྱི་མཁའ་དབྱིངས་སུ་ལྒང་བུ་གཏོང་རྒྱུ་དེ་འཕྲལ་དུ་མཚམས་འཇོག་བྱ་དགོས་པར་གསུངས་བཞག་ད་དུང་ཐའེ་ཝན་གྱི་བདེ་སྲུང་བློན་ཆེན་ལས་ཁང་གིས་ཐའེ་ཝན་མི་མང་ལ་རྒྱ་ནག་དམར་ཤོག་ཚོགས་པའི་འཐབ་རྒོལ་གྱི་ཐབས་ལམ་དེ་ཚོ་ཤེས་པའི་ཐོག་ནས་དངོས་ཡོད་གནས་སྟངས་ལ་གདོང་ལེན་བྱས་ནས་ཞི་འཇམ་ངང་གནས་དགོས་པའི་ནན་སྐུལ་གནང་བཞག། རྒྱ་ནག་གིས་ཐེ་ཝན་གྱི་མཁའ་དབྱིངས་སུ་ལྒང་བུ་གཏང་དགོས་དོན་གང་ཡིན་གསལ་པོ་མེད་ཀྱང། རྒྱ་ནག་གཞུང་འབྲེལ་གསར་ཤོག་ཁག་གིས་ཐེ་ཝན་གྱི་དམངས་གཙོའི་ཡར་ཐོན་ཚོགས་པ་དང། ཐེ་ཝན་དང་ཨ་མི་རི་ཀའི་གསར་འགྱུར་བརྒྱུད་ལམ་ཁག་གིས་གནས་ཚུལ་ཆེན་པོ་བཟོ་གི་ཡོད་པའི་སྐྱོན་བརྗོད་བྱས་པའི་ཐོག་ལྒང་བུ་དེ་ཚོ་ནི་གནམ་གཤིས་རྟོག་ཞིབ་ཀྱི་ལྒང་བུ་ཡིན་པ་དང་ལྒང་བུ་དེ་ཚོས་གནོད་འཚེ་གང་ཡང་བཟོ་གི་མ་རེད་ཅེས་བཤད་བཞག། རྒྱ་ནག་གི་ལྒང་བུ་ཐེ་ཝན་གྱི་གནམ་ཐོག་ཏུ་འཕུར་སྐྱོད་བྱ་བཞིན་པའི་གནས་ཚུལ་འདི་ནི་རིང་མིན་ཟླ་བ་འདིའི་ཚེས་བཅོ་གསུམ་ཉིན་ཐའེ་ཝན་གྱི་སྲིད་འཛིན་དང། གྲོས་ཚོགས་ཀྱི་རྒྱལ་ཡོངས་འོས་བསྡུ་མ་གནང་པའི་གོང་དུ་བྱུང་བའི་གནས་ཚུལ་ཞིག་ཡིན་པ་དང། རྒྱལ་ཡོངས་འོས་བསྡུ་དེ་ནི་རྒྱ་ནག་དང་ཐའེ་ཝན་གཉིས་ཀས་གནད་དོན་གལ་ཆེན་པོ་ཞིག་ལ་བརྩི་གི་ཡོད་པ་རེད། རྒྱ་གར་ནང་དུ་བཟོ་སྐྲུན་བྱས་པའི་སྨན་ཕྱིའི་རྒྱལ་ཁབ་ནང་ཚོང་སྒྱུར་བྱས་པ་ནས་ནད་པ་ཤི་བའི་གནས་ཚུལ་ཐོན་པའི་རྗེས་རྒྱ་གར་གཞུང་གིས་རྒྱ་གར་ནང་དུ་སྨན་གསར་པ་བཟོ་སྐྲུན་ཚད་ལྡན་དགོས་པའི་བཀོད་ཁྱབ་བཏང་འདུག། དེ་ཡང་རྒྱ་གར་གྱི་སྨན་སྦྱོར་ཚོང་ལས་ཁང་ཚོས་ངེས་པར་དུ་ལོ་གསར་པའི་སྨན་གསར་པ་བཟོ་སྐྲུན་གྱི་སྤུས་ཚད་རྣམས་བཀོད་ཁྱབ་དང་མཐུན་པ་དགོས་པའི་སྐོར་ཕྱི་ཟླ་དང་པོའི་ཚེས་དྲུག་རེས་གཟའ་སྤེན་པའི་ཉིན་རྒྱ་གར་གཞུང་གིས་གསལ་བསྒྲགས་གནང་ཡོད་པ་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ནས་བཟུང་རྒྱ་གར་གྱི་སྨན་གྱི་བཟོ་གྲྭ་ནས་བཟོས་པའི་ཕྱི་རྒྱལ་ལ་ཕྱིར་ཚོང་བྱས་པའི་སྨན་གྱིས་ཕྱི་རྒྱལ་དུ་ནད་པ་འདས་གྲོངས་ཕྱིན་པའི་གནས་ཚུལ་ཐོན་ཏེ་རྒྱ་གར་གྱི་སྨན་གྱི་ཐོག་ལ་ལྡོག་ཕྱོགས་ཀྱི་ཤུགས་རྐྱེན་ཆེན་པོ་ཐེབས་པར་བརྟེན་རྒྱ་གར་གྱི་སྲིད་བློན་སྐུ་ཞབས་ན་རེན་དྲ་མོ་དྷི་མཆོག་གིས་གཞུང་གིས

རྒྱ་གར་གྱིས་བཟོ་སྐྲུན་བྱས་པའི་ཕྲུ་གུའི་གློ་སྨན་གྱིས་གྷམ་བྷ་བྷི་ཡ་དང་ཨུ་ཛི་བེ་ཀི་སི་ཐན། ཁེམ་རུན་རྒྱལ་ཁབ་དེ་དག་ནང་གི་ཕྲུ་གུ་ཉུང་མཐར་བརྒྱ་དང་བཞི་བཅུ་ཞེ་གཅིག་རྐྱེན་འདས་སུ་ཕྱིན་ཡོད་པའི་ངོས་འཛིན་གནང་གི་ཡོད་པ་རེད། དེ་བཞིན་ན་ནིང་ཕྱི་ཟླ་བརྒྱད་པའི་ནང་རྒྱ་གར་འཕྲོད་བསྟེན་ལྷན་ཁང་གིས་ཉིས་སྟོང་ཉི་ཤུ་རྩ་གཉིས་ནས་རྒྱ་གར་གྱི་སྨན་གྱི་བཟོ་གྲྭ་བརྒྱ་དང་དྲུག་ཅུ་རེ་གཉིས་ཀྱི་ཐོག་ལ་ལྟ་ཞིབ་བྱས་པ་བརྒྱུད་སྨན་བཟོ་སྐྲུན་གྱི་རྒྱུ་ཆ་ཚོད་ལྟ་བྱས་མེད་པའི་གནས་ཚུལ་རྙེད་སོན་བྱུང་པའི་སྐོར་གསུངས་ཡོད་པ་རེད།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། རྒྱ་གར་གྱི་ཉི་མའི་གོ་ལར་དཔྱད་ཞིབ་བྱ་མཁན་གྱི་ཡོ་བྱད་ཁ་སང་རེས་གཟའ་སྤེན་པའི་ཉིན་ཉི་མའི་གོ་ལའི་ནང་འཛུལ་ཐུབ་པ་བྱུང་ཡོད་པ་དང། དེ་ནི་ཟླ་བ་བཞི་ཙམ་འགྲོ་སྐྱོད་བྱས་པའི་རྗེས་དངོས་སུ་འཛུལ་ཐུབ་པ་ཞིག་བྱུང་བ་ཞིག་ཡིན་འདུག་ལ། རྒྱ་གར་གྱི་མཁའ་དབྱིངས་མྱུལ་ཞིབ་ཀྱི་མངོན་འདོད་ཀྱི་ཐོག་ལམ་ལྷོངས་དང་གྲུབ་འབྲས་གསར་ཤོས་དེ་ཡིན་པའི་གནས་ཚུལ་འདུག་དེ་ཡང་ཨེ་ཕི་གསར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། རྒྱ་གར་གྱི་ཚན་རིག་པས་ཆེད་གཉེར་ལས་འགུལ་དེ་བཞིན་སྔར་ལོའི་ཕྱི་ཟླ་དགུ་པའི་ནང་མཁའ་དབྱིངས་སུ་གཏོང་རྒྱུ་འགོ་འཛུགས་གནང་ཡོད་པ་དང། ལས་འགུལ་དེའི་ཐོག་ཉི་མའི་གོ་ལའི་ཕྱིའི་མཐའ་ཟུར་གྱི་རྒྱ་ཁྱོན་ཚད་བརྒྱབ་ཆེད་དང་བརྟག་ཞིབ་བྱ་ཆེད་ཀྱི་ཡོ་བྱད་གོ་རིམ་བསྟར་སྒྲིག་བྱས་ནས་མཉམ་འཁྱེར་བྱས་པའི། Aditya L one ཞེས་པའི་འཕྲུལ་ཆས་མཁའ་དབྱིངས་སུ་བཏང་ཡོད་འདུག་རྒྱ་གར་གྱི་ཚན་རིག་དང་བཟོ་ལས་རིག་རྩལ་གྱི་བློན་ཆེན Jitendra Singh མཆོག་གིས་སྤྱི་ཚོགས་དྲ་རྒྱའི་ནང། དཔྱད་ཞིབ་ཡོ་བྱད་དེ་ཉི་མའི་གོ་ལའི་ཕྱིའི་མཐའ་ཟུར་དུ་འབྱོར་ཡོད་པ་དང་འཕྲུལ་ཆས་དེས་ཉི་མ་དང་འཛམ་གླིང་གི་འབྲེལ་བ་ཡ་མཚན་ཅན་ད་བར་ཤེས་རྟོགས་མེད་པ་དེ་ཤེས་རྟོགས་ཐུབ་པ་དང་མཐོང་ཐུབ་པ་ཡོང་རྒྱུར་ཕན་ཐོགས་ཡོང་གི་རེད་ཞེས་གསུངས་བཞག། ཨ་མི་རི་ཀ་དང་ཡུ་རོབ་ཀྱི་ཚན་རིག་པས་ཉི་མའི་གོ་ལའི་དབུས་སུ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པ་ནས་བཟུང་འཕྲུལ་ཆས་ཐེངས་མང་པོ་བཏང་ཡོད་པ་དང། ཉི་ཧོང་དང་རྒྱ་ནག་ནས་ཀྱང་སའི་གོ་ལ་ནས་ཉི་མའི་གོ་ལར་རྟོག་ཞིབ་ཀྱི་ཆེད་གཉེར་དེ་འདྲ་བཏང་ཡོད་པ་རེད། རྒྱ་གར་གྱི་ཚན་རིག་པའི་གྲུབ་འབྲས་གསར་ཤོས་དེར་རྒྱ་གར་གྱི་སྲིད་བློན་ན་རེན་དཱ་མོ་དྷི་མཆོག་གིས་འཚམས་འདྲི་ཞུས་པའི་ཐོག་དེ་ནི་རྒྱ་གར་གྱི་ཚན་རིག་པས་ངལ་བ་ཁྱད་བསད་ཀྱིས་དཀའ་ལས་བརྒྱབ་པའི་འབྲས་བུ་ཞིག་ཡིན་པ་དང་ད་དུང་འགྲོ་བ་མི་ལ་ཕན་པའི་ཚན་རིག་གི་ལག་རྩལ་གོང་མཐོར་མུ་མཐུད་ནས་གཏོང་རྒྱུ་ཡིན་པ་གསུངས་བཞག། མ་ཡ་མ་རམ་འབར་མའི་གཞུང་གིས་རྒྱ་ནག་དང་ས་འབྲེལ་གྱི་ཡུལ་འབར་མའི་བྱང་ཤར་གྲོང་ཁྱེར་གཙོ་བོ་ཞིག་གྲངས་ཉུང་མི་རིགས་མཉམ་འབྲེལ་གྱེན་ལོག་ཤོག་ཁག་གིས་བཙན་བཟུང་བྱས་པའི་གནས་ཚུལ་ངེས་གཏན་ཡིན་པ་གསུངས་འདུག་དེ་ཡང་འབར་མའི་དྲག་པོའི་གཞུང་གིས་འདས་པའི་ཟླ་བ་འགའ་ཤས་རིང་ལ་འབར་མའི་གཞུང་གི་དམག་དཔུང་དང་གྲངས་ཉུང་མི་རིགས་མཉམ་འབྲེལ་གྱེན་ལོག་ཤོག་ཁག་བར་འཐབ་འཁྲུག་བརྒྱབ་སྟེ་གྲངས་ཉུང་མི་རིགས་གྱེན་ལོག་ཤོག་ཁག་གིས་འབར་མའི་བྱང་ཤར་གྲོང་ཁྱེར་གཙོ་བོ་ཞིག་བཙན་བཟུང་བྱས་པའི་རྗེས་འབར་མའི་གཞུང་གིས་དམག་དཔུང་རྣམས་གྲོང་ཁྱེར་དེ་ནས་ཕྱིར་འཐེན་བྱས་ཡོད་པའི་གནས་ཚུལ་བདེན་པ་ཡིན་པ་ངོས་ལེན་གནང་ཡོད་ཅིང། དེ་ནི་གཅེན་གཅུང་མནའ་མཐུན་ཟེར་བའི་མཉམ་འབྲེལ་གྱེན་ལོག་ཤོག་ཁག་གིས་ཕྱི་ཟླ་དང་པོའི་ཚེས་བཞི་རེས་གཟའ་ཕུར་བུའི་ཕྱི་དྲོ་འབར་མའི་བྱང་ཕྱོགས་ཧྲན་མངའ་སྡེའི་གྲོང་ཁྱེར་ལོའུ་ཁང་བཙན་བཟུང་བྱས་པའི་རྗེས་འབར་མའི་གཞུང་གི་དམག་དཔུང་རྣམས་ཀྱིས་གོ་མཚོན་རྣམས་རྩིས་སྤྲོད་བྱས་ནས་མགོ་སྒུར་བ་དང་ཁོང་རྣམས་ས་གནས་ནས་ཕྱིར་འཐེན་བྱེད་དུ་བཅུག་པའི་སྐོར་ཕྱོགས་གཉིས་པོས་རེས་གཟའ་སྤེན་པའི་ཉིན་བཤད་ཡོད་པ་རེད། འབར་མའི་གཞུང་གི་མགྲིན་ཚབ་པས་གསར་འགྱུར་ལས་ཁང་ཞིག་ལ། གཞུང་གི་དམག་སྤྱི་དྲུག་གཙོས་པའི་དམག་མི་ཉིས་སྟོང་བཞི་བརྒྱ་ཙམ་དང་དེ་དག་ནང་མི་རྣམས་ཀྱིས་རེས་གཟའ་པ་སངས་ཉིན་མཉམ་འབྲེལ་གྱེན་ལོག་ཤོག་ཁག་ལ་མགོ་བཏགས་ནས་ཚང་མ་བདེ་འཇགས་ཐོག་ཕྱིར་འཐེན་བྱས་པའི་སྐོར་གསུངས་ཡོད་པ་རེད། མཉམ་འབྲེལ་གྱེན་ལོག་ཤོག་ཁག་དེའི་ནང MNDAA ཟེར་བའི་འབར་མ་རྒྱལ་ཡོངས་དམངས་གཙོ་མནའ་མཐུན་དམག་དཔུང་དང། ཧང་ཨང་རྒྱལ་ཡོངས་བཅིངས་འགྲོལ་དམག་དཔུང། ཨ་ར་ཁན་དམག་དཔུང་བཅས་མཉམ་འབྲེལ་ཡིན་ཞིང། དེའི་ནང་གི MNDAA སྟེ་འབར་མ་རྒྱལ་ཡོངས་དམངས་གཙོ་མནའ་མཐུན་དམག་དཔུང་ཟེར་བ་དེ་ནི། ཧོ་ཁང་གྲངས་ཉུང་མི་རིགས་གྱེན་ལོག་ཤོག་ཁག་ཟེར་བའི་རྒྱ་མི་རིགས་གྲངས་ཉུང་མི་རིགས་ཀྱི་གྱེན་ལོག་ཤོག་ཁག་ཞིག་ཡིན་པ་རེད། གོང་གསལ་འབར་མའི་མཉམ་འབྲེལ་གྱེན་ལོག་ཤོག་ཁག་གིས་ཁ་སྔོན་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་བདུན་ནས་རྒོལ་རྡུང་གི་བྱ་སྤྱོད་སྤེལ་ཏེ་རྒྱ་ནག་དང་ས་མཚམས་ཀྱི་ས་འབྲེལ་གྱི་ཡུལ་འབར་མའི་གྲོང་ཁྱེར་གཙོ་བོ་དེ་བཙན་བཟུང་བྱེད་རྒྱུ་ཁོ་ཚོའི་དམིགས་ཡུལ་གཙོ་བོ་ཡིན་པའི་སྐོར་གནས་ཚུལ་བཀོད་འདུག།
ར་ཤི་ཡ་དང་ཡུཀ་རེན་གྱི་བར་དམག་བརྒྱབ་བཞིན་པའི་སྐབས་འདིར། ར་ཤི་ཡས་བལ་པོའི་ཡུལ་མི་དམག་ཞབས་ཁོངས་སུ་གསར་འཇུག་བྱས་ནས་དམག་ལ་གཏོང་གི་ཡོད་སྟབས་བལ་ཡུལ་གཞུང་གིས་བལ་པོའི་མི་སེར་ར་ཤི་ཡ་དང་ཡུཀ་རེན་ནང་ལ་ལས་ཀ་འཚོལ་དུ་འགྲོ་སྐྱོད་བྱ་རྒྱུར་བཀག་འགོག་གནང་བཞག་དེ་ཡང་ཀ་ཏ་མན་གྲུ་ནས་ཨེ་པི་གསར་ལས་ཁང་གིས་ཁ་སང་གནས་ཚུལ་སྤེལ་བའི་ནང། བལ་ཡུལ་གྱི་ཡུལ་མི་ཡིན་པ། ར་ཤི་ཡའི་དམག་མི་ཁ་ཤས་དམག་སར་རྐྱེན་འདས་སུ་ཕྱིན་པའི་གནས་ཚུལ་ཤེས་རྟོགས་བྱུང་བའི་རྗེས། བལ་ཡུལ་གྱི་ལས་ཀ་སྤྲོད་ལེན་ལྷན་ཁང་གིས་བརྡ་ཁྱབ་ཞིག་བཏང་བའི་ནང། གནད་དོན་འདིའི་ཐད་དྲི་ཞིབ་བྱ་མུས་ཡིན་པ་དང། མ་འོངས་པར་ར་ཤི་ཡ་དང་ཡུཀ་རེན་གྱི་ནང་ལས་ཀ་སོགས་ཀྱི་ཆེད་དུ་འགྲོ་སྐྱོད་མི་ཆོག་པ་གསུངས་བཞག། ར་ཤི་ཡའི་དམག་མིའི་ཁོངས་སུ་ཡོད་པའི་བལ་པོའི་ཡུལ་མི་བཅུ་ཙམ་དམག་སར་རྐྱེན་འདས་སུ་ཕྱིན་ཡོད་པ་དང། ཡུལ་མི་བཞི་ཡུཀ་རེན་གྱིས་འཛིན་བཟུང་བྱས་ཡོད་པར་བལ་ཡུལ་གཞུང་གིས་ཡིད་ཆེས་གནང་གི་ཡོད་འདུག་ལོ་ལྟར་བལ་ཡུལ་གྱི་ཡུལ་མི་སྟོང་ཕྲག་མང་པོ་ཕྱི་རྒྱལ་ཡུལ་གྲུ་ཁག་ཏུ་ལས་ཀ་འཚོལ་དུ་འགྲོ་གི་ཡོད་པ་དང་ཕྱི་སྐྱོད་མ་བྱས་གོང་བལ་ཡུལ་གཞུང་གི་ལས་ཀ་སྤྲོད་ལེན་ལྷན་ཁང་ནས་ཆོག་མཆན་ཞིག་ཞུ་དགོས་ཡོད་འདུག། ཡང་ཡུཀ་རེན་གྱིས་ཀྱང་བལ་པོའི་ཡུལ་མི་ཁག་ཅིག་དམག་ཞབས་ཁོངས་སུ་གསར་འཇུག་བྱས་ཡོད་པའི་གནས་ཚུལ་ཡོད་ཀྱང་བལ་ཡུལ་གཞུང་གིས་གནས་ཚུལ་དེ་བདེན་པ་ཡིན་མིན་ད་ལྟ་གང་ཡང་གསུངས་མི་འདུག་བལ་ཡུལ་གཞུང་གིས་བལ་པོའི་ཡུལ་མི་དམག་མིའི་ཁོངས་སུ་གསར་འཇུག་མ་གནང་རོགས་གནང་ཞེས་ར་ཤི་ཡ་ལ་འབོད་སྐུལ་ཞུས་པའི་ཐོག་ད་ཡོད་བལ་ཡུལ་གྱི་ཡུལ་མི་ར་ཤི་ཡའི་ནང་ཡོད་པ་རྣམས་འཕྲལ་དུ་ཕྱིར་ལོག་གནང་དགོས་པའི་འབོད་སྐུལ་ཞུས་བཞག་བལ་ཡུལ་གཞུང་གིས་རོབ་རྩིས་གནང་བར་གཞིགས་ན་ར་ཤི་ཡའི་ནང་ལ་བལ་ཡུལ་གྱི་ཡུལ་མི་ཉིས་བརྒྱ་ཙམ་ལས་ཀ་བྱ་བཞིན་ཡིན་པ་དང། ཕྱི་འབྲེལ་བློན་ཆེན་ཨེན་པི་སུད་མཆོག་གིས། དེའི་ནང་ནས་ད་ལྟ་མི་གྲངས་བརྒྱ་ཙམ་གར་ཡོད་ཤེས་རྟོགས་མེད་པར་གྱུར་ཡོད་པ་གསུངས་བཞག། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་མཚན་སྨད་ཞུ་མཁན་གྱི་མི་སྣ་དེ་རིགས་ཀྱིས་ཚོགས་པའི་འགོ་ཁྲིད་བྱས་ན་སུད་སི་དང་ལེག་ཏེན་སི་ཏན་བོད་རིགས་ཚོགས་པའི་སྒྲིག་འཛུགས་ངོས་ནས་ཚོགས་པ་དེ་དང་མཉམ་ལས་བྱེད་ཐབས་རྩ་བ་ནས་མེད་ཅེས་གསུངས་པའི་སྐོར། རབ་དགའ་ཚེ་རིང་ཕུན་ཚོགས་ལགས་ཀྱིས་བཏང་གནང་པའི་གནས་ཚུལ་ཞིག་སྙན་སྒྲོན་ཞུ་ཡིན། དེ་ཡང་སྤྱི་ཟླ་དང་པོའི་ཚེས་དྲུག་ཉིན་སུད་སི་དང་ལེག་ཏེན་སི་ཏན་བོད་རིགས་ཚོགས་པའི་ཚོགས་གཙོ་ཀརྨ་ཆོས་སྐྱིད་ལགས་ནས་གུས་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པར་སུད་སི་གྲོང་ཁྱེར་ཝིན་ཏུ་ཏུག་གི་ནང་འགྲེལ་བརྗོད་གནང་དོན་དུ། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནི་བོད་མི་རྣམས་ཀྱི་བླ་ན་མེད་པའི་དབུ་ཁྲིད་དང་བོད་འབངས་ཡོངས་ཀྱི་སྲོག་ཤིང་ཡིན། བོད་མི་རྣམས་ལ་ཁོང་ལས་བཀའ་དྲིན་ཆེ་བ་མེད། ཡིན་ནའི་བཀའ་དྲིན་ལ་བསམ་ཤེས་མེད་པའི་མི་དོན་མ་གོ་རེ་ཟུང་གིས་མཚན་སྨད་ཞུ་གི་ཡོད། དེ་འདྲ་སོང་ཙང་ང་ཚོ་སུད་སི་དང་ལེག་ཏེན་སི་ཏན་བོད་རིགས་ཚོགས་པའི་སྒྲིག་འཛུགས་ཀྱི་ངོས་ནས་བཀའ་དྲིན་གྱི་ཆ་ཤས་ཙམ་གསབ་པའི་སླད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་མཚན་སྨད་ཞུ་མཁན་གྱི་རིགས་ལ་འཐུས་མི་ལྷན་ཚོགས་རིམ་པས་མཐའ་གཅིག་ཏུ་ངོ་རྒོལ་མཛད་རྒྱུའི་གྲོས་ཆོད་འཇོག་གནང་མཛད་པ་མ་ཟད། ཚོགས་པ་ག་འདྲ་ཞིག་གི་སྣེ་ཁྲིད་བྱེད་མཁན་གྱི་ཁོངས་སུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་མཚན་སྨད་ཞུ་མཁན་གྱི་མི་སྣ་སླེབས་ཡོད་ཚེ་སུད་སི་དང་ལེག་ཏེན་སི་ཏན་བོད་རིགས་ཚོགས་པའི་སྒྲིག་འཛུགས་ཀྱི་ངོས་ནས་མི་དེའི་རིགས་ཀྱིས་ཚོགས་པའི་འགོ་ཁྲིད་བྱེད་པའི་རིང་ཚོགས་པ་དེ་དང་མཉམ་ལས་རྩ་བ་ནས་མི་གནང་རྒྱུའི་བསྒྲགས་གཏམ་སྤེལ་ཡོད་ཅེས། འཐུས་མི་གིས་མང་མོས་ཐག་གཅོད་ཐོག་ནས་བསྒྲགས་གཏམ་ཞིག་སྤེལ་གནང་ཡོད་རེད། དེ་ལ་དང་པོ་དེ། ཨ་ནི་སྐྱབས་མགོན་རིན་པོ་ཆེ་ལ་མཚན་སྨད་ཞུ་མཁན་གང་ཟག་ག་འདྲ་ཅིག་ཡིན་ནའི་ཨ་དེ་ལ་ང་ཚོ་གིས་མཐའ་གཅིག་ཏུ་ངོ་རྒོལ་ཡོད་ཞུས་ཡོད་རེད། གཉིས་པ་དེ། ད་གང་ཟག་སྐྱབས་མགོན་རིན་པོ་ཆེ་མཚན་སྨད་ཞུ་མཁན་གྱི་གང་ཟག་གཅིག་གལ་སྲིད་ཚོགས་པ་སྐྱིད་སྡུག་ནང་ལོགས་ལ་ཨ་ནི་རྒྱུན་ལས་ཞུ་བར་ཕྱག་ལས་གནང་གི་ཡིན་ན། ཨ་ནི། ཁོ་རང་ཚོའི་འཚེ་མེད་གཞུང་ངལ་ཚོས་ཀྱིས་ཚོགས་པ་སྐྱིད་སྡུག་ནང་ལ་ཕྱག་ལས་གནང་བའི་ཀྱི་རིང་དེ་ལ། Swiss དང Liechtenstein བོད་མི་མང་སྒྲིག་འཛུགས་ཀྱིས་ཨ་ནི་དཔུང་པ་མཉམ་པོ་སྒྲིག་བྱས་ནས་ཨ་ནི་མཉམ་ཞུགས་གནང་ཐུབ་ཡ་མི་འདུག་ཟེར་དེ་བཟོ་དུས་དེ་གའི་ཐོག་ནས་མཉམ་ཞུགས་གནང་གི་མི་འདུག་བྱས་ནས་ཨ་ནི་བསྒྲགས་གཏམ་གཅིག་སྤེལ་ཡོད་རེད་ཞུས། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་འཛམ་གླིང་ཞི་བདེའི་དེད་དཔོན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འཛམ་གླིང་ཞི་བདེའི་དེད་དཔོན་ཆེན་པོར་བཞེངས་ཏེ་འཛམ་གླིང་འདིའི་སྒང་འགྲོ་བ་མིའི་སེམས་རྒྱུད་ལ་བྱམས་བརྩེའི་ལམ་སྟོན་མཛད་དེ་མི་ས་ཡ་མང་པོ་ཞི་བདེའི་ལམ་ལ་སྣེ་ཁྲིད་མཛད་ཡོད། དེ་བཞིན་གཞིས་བྱེས་བོད་འབངས་ཡོངས་ཀྱི་སྐུའི་སྐུ་ཚབ་དང་གསུང་གི་གསུང་ཚབ་མཛད་དེ་རྒྱལ་སྤྱིའི་ཁྱོན་ལ་བོད་དོན་ངོ་སྤྲོད་མཛད་པའི་བཀའ་དྲིན་གྱིས་དེང་སྐབས་བོད་མི་གཞིས་བྱེས་དུས་བཙན་བྱོལ་འདྲ་འདྲའི་ནང་ནས་མི་འདྲ་ཙམ་གྱི་གནས་བབ་བཟུང་ཡོད། དེ་ཐམས་ཅད་ག་ནས་བྱུང་བའི་གཞི་རྩ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་ལ་བརྟེན་ནས་བྱུང་བ་ཡིན་པ་ངེས་ཤེས་རྙེད་པའི་ཐོག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་མཚན་སྨད་ཞུ་མཁན་གྱི་རིགས་ལ་ངོ་རྒོལ་དང་ཆབས་ཅིག་མཚན་སྙན་སྲུང་སྐྱོབ་ཞུ་རྒྱུ་འདི་ནི་ང་ཚོའི་འོས་འགན་ཞིག་ལ་ངོས་འཛིན་ཞུ་གི་ཡོད་ཅེས།
ཡང་ཚོགས་པ་དེའི་མཉམ་པོ་ལ་ང་ཚོས་འཁོན་ཡག་དེ་འདྲ་ཁྱེར་དགོས་རྒྱུ་ཡོད་མ་རེད་ཚོགས་པ་ལ་ང་ཚོས་གུས་གུས་བརྩི་ཞུ་ཡག་རེད་དེ་ཡིན་ནས་གང་ཟག་ཅིག་དེའི་ནང་ཡོད་དུས་ང་ཚོ་དཔུང་པ་མཉམ་དུ་སྒྲིག་ཐུབ་ཡག་ཡོད་མ་རེད་ག་རེ་ཟེར་ན་སུད་སི་ལི་ཀྲན་ཤན་བོད་རིགས་མི་མང་སྒྲིག་འཛུགས་དེ་ས་གནས་འཐུས་ཚོགས་ཡོད་པའི་གི་སྒྲིག་འཛུགས་ཅིག་རེད་གཞུང་འབྲེལ་གི་ཚོགས་པ་ཅིག་རེད་དེ་བྱས་དུས་ས་གནས་དེའི་སྒང་ལ་དམིགས་བསལ་གི་ང་ཚོ་སྐྱབས་མགོན་པོ་བཅའ་ཁྲིམས་དོན་ཚན་ཆ་ཚང་ལ་ང་ཚོས་གི་སྲུང་བརྩི་ཞུ་དགོས་ཀྱི་ཡོད་རེད།

མཚན་སྙན་སྲུང་སྐྱོབ་ཞུ་རྒྱུ་དེ་ནི་ང་ཚོའི་འོས་འགན་ཞིག་ལ་ངོས་འཛིན་ཞུ་གི་ཡོད་ཅེས་འགྲེལ་བརྗོད་གནང་བྱུང། སུད་སི་དང་ལེག་ཏེན་ཤི་ཀྲན་བོད་རིགས་ཚོགས་པའི་འཐུས་མི་རྣམས་ནི་ས་གནས་གྲོས་ཚོགས་ཀྱི་འཐུས་མི་དང་ས་གནས་བོད་རིགས་ཚོགས་པའི་ལས་འགན་གཅིག་ལྕོགས་གནང་གི་ཡོད་ཙང། སུད་སི་ཁུལ་རྟེན་གཞི་བཟུང་བའི་གཞོན་ནུ་དང་བུད་མེད་སུད་བོད་མཐུན་ཚོགས་ཚོགས་པས་བོད་རིགས་ཚོགས་པས་གཏན་འབེབས་གནང་པའི་བསྒྲགས་གཏམ་གྱི་དགོངས་དོན་ལག་བསྟར་ཚུལ་བཞིན་གནང་གི་ཡོད་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་རབ་སྒང་ཚེ་ཕུན་གྱིས་སུད་སི་ནས།
ཉེ་ཆར་འདས་གྲོངས་སུ་ཕྱིན་པའི་བོད་ཀྱི་གླུ་གཞས་སྒྱུ་རྩལ་བ་གངས་ཤུགས་ལགས་དང་རྡུང་ལེན་པ་གྲགས་ཅན་བདུད་བྷེ་ལགས་སོགས་ཀྱིས་བོད་ཀྱི་སྤྱི་ཚོགས་ནང་སྒྱུ་རྩལ་གྱི་ཐད་ནས་ཤུགས་རྐྱེན་གང་འདྲ་བསྐྲུན་ཡོད་མེད་སྐོར་ལ་ཇོ་ལེབ་ཆེན་པོའི་ལགས་ཀྱིས་བཏང་གནང་བའི་གནས་ཚུལ་ཞིག་སྙན་སྒྲོན་ཞུ་གི་ཡིན། འདས་པའི་ཕྱི་ཟླ་དང་པོའི་ཚེས་གཉིས་ཉིན། བོད་ཀྱི་གླུ་གཞས་སྒྱུ་རྩལ་བ་གྲགས་ཅན་གངས་ཤུགས་ལགས། སྙུང་གཞིས་རྐྱེན་བྱས་ནས་འདས་གྲོངས་སུ་ཕྱིན་པའི་གནས་ཚུལ་ཐོན་ཡོད་པ་དང། བོད་ནང་གི་གླུ་གཞས་སྒྱུ་རྩལ་པ་གངས་ཤུགས་ལགས་ནི། མི་མང་གི་དགའ་བསུ་ཤུགས་ཆེན་པོ་ཐོབ་མྱོང་པའི་གླུ་གཞས་པ་རྒན་གྲས་ཤིག་ཡིན་པ་དང། གངས་ཤུགས་ལགས་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་ལོར། བོད་ནང་གི་མདོ་སྨད་རྔ་བ་རུ་སྐྱེས་ཤིང། སྔར་རྗེས་སུ་རོལ་དབྱངས་ཆེད་ལས་ཐོག། སློབ་མཐར་ཕྱིན་ཡོད་པ་དང། བོད་ཀྱི་རྡུང་ལེན་པ་བདུད་བྷེ་ལགས་དགེ་རྒན་དུ་བསྟེན་ནས། གླུ་གཞས་ཆེད་ལས་སློབ་གཉེར་གནང་མྱོང་ཞིང། གངས་ཤུགས་ལགས་ཀྱིས་ཟླ་འོད་འོག་གི་པོ་ཏ་ལ་དང་གངས་ལྗོངས། འཛོམས་པ་ཡག་མོ་ལ་སོགས་ཀྱི་གླུ་གཞས་དེ་དག་བོད་མདོ་དབུས་ཁམས་གསུམ་ཡོངས་ལ་སྐད་གྲགས་ཤུགས་ཆེན་བྱེད་མྱོང་ཡོད་པ་དང། དེ་ཡང་རྡུང་ལེན་པ་འདས་པོ་བདུད་བྷེ་ལགས་དང། གངས་ཤུགས་སོགས་ཀྱིས་མཉམ་གཞས་བླངས་བ་དེས་སྐད་གྲགས་བཞག་མྱོང་ཡོད་པ་རེད།

གནས་ཚུལ་འདི་དང་འབྲེལ་བའི་ཐད་ལ། གངས་ལྗོངས་ཁུ་བྱུག་སྔོན་མོ་གཞས་པ་བདུད་བྷེའི་ལོ་རྒྱུས་རྩོམ་སྒྲིག་བྱེད་མཁན། ད་ལྟ་དབྱིན་ཇིའི་ཨིན་གླན་ཌི་ལ་བཅའ་བཞུགས་སྔ་རྒོལ་ཡོན་ཏན་ལགས་སུ་བཅར་འདྲི་ཞུས་པ་ཡིན། ད་ངས་དང་པོ་གངས་བཞུགས་ཀྱི་ད་འདས་གྲོངས་སོང་ནོ་དེ་ལ་མྱ་ངན་དང་བཅས་ནས་དེའི་སྐོར་ལ་སྐད་ཆ་ཁ་ཤས་ཅིག་བཤད་ཡག་གི་ཐབས་ཤེས་བྱས། གངས་བཞུགས་ཀྱི་བརྩམས་ཆོས། གཞས་དང་ནི་ཁོ་རང་གི་གཞས་བརྩམས་ཆོས་སྒང་ནས་ང་ཚོས་བལྟ་དགོས་པ་རེད་བསམ་གྱི་འདུག་དེ་འདྲ་དང་པོ་ཐོག་མར་ཁོའི་གཞས་གི་བརྩམས་ཆོས་མ་བལྟས་གོང་ལ་ཁོ་རང་གི་རྒན་ལགས་དེ་སུ་ཡིན་དེ་ངོ་སྤྲོད་བྱེད་དགོས་ཀྱི་བསམ་གྱི་འདུག་རྒན་ལགས་ཡིན་སྲིད་ཁོ་ཁོ་དཔལ་མགོན་གཙོ་བོ་རེད་དེ་ནི་བདུད་བྷེ་ཁོ་རང་གི་རྒན་ལགས་རེད་ཤག། ཁོའི་རོལ་ཆའི་རོལ་མོ་དེ་ད་ལྟ་མན་ཌོ་ལིན་གཙོ་བོ་རྡུང་གི་འདུག་ཡིན་ན་རོལ་མོ་གཞན་དག་ཡང་ཏོག་ཙམ་རྡུང་ཤེས་ཀྱི་རེད་ལབ་ཀྱི་འདུག་ཡིན་ན་ཡང་ད་ལྟ་ཧ་གོ་གི་མེད། དགུ་བཅུ། ཉིས་སྟོང། ཡར་སྔོན་ལ་ད་མན་ཌོ་ལིན་གྱི་རྡུང་སྟངས་དེ་ན་ཁོ། ཨ་མདོ་ཡིན་ན། བདུད་བྷེ་དང་གངས་བཞུགས་གཉིས་ཀྱི་རྡུང་བ་གི་དེ་གཉིས་རྩར་ཀྱི་ཡ་མཛད་ད་དེ་སྔ་ན་ལོ་རྒྱུས་ཐོ་བ་ཅིག་བདེན་དཔང་འདྲ་བོ་སྙན་ཡག་མི་འདུག་བཟོ་རྒྱུ་དེ་རྒན་ལགས་ཀྱི་ངོ་སྤྲོད་ཅིག་ཡིན། ད་གླུ་གཞས་གི་སྐོར་ནས་ང་ཚོས་གངས་བཞུགས་ལ་ལྟ་དགོས་པ་རེད་གངས་བཞུགས་ཀྱི་སྐོར་ལ་ལྟ་དུས་སྒང་ལ། དེ་འདྲའི་སྒང་ལ་ངས་གླུ་གཞས་ཀྱི་ཚབ་མཚོན་གསུམ་གྱི་སྟེང་ནས་གངས་བཞུགས་མཛད་དེ་མིའི་གི་སེམས་ནང་ལ། གངས་བཞུགས་བཅས་ག་འདྲས་ཅིག་ཡོད་རེད་ཅེས་དུས་ད་གཞས་གི་སྒང་ནས་ཕར་ངོ་སྤྲོད་འདྲ་བོ་བྱེད་ཡག་གི་ཐབས་ཤེས་བྱེད་ཀྱི་ཡིན། གཞས་ག་རེ་ཡིན་ཟེར་ན། གཞས་དང་པོ་དེ། གངས་བཞུགས་གི་ཁོ་རང་སེམས་ཁོང་གི་འབོད་པ་དང། དེ་གི་སེམས་པའི་ལོག་སྨྲ། ཟེར་གྱི་གཞས་གཅིག། འཛུམ་པ་ཡག་མ་ཟེར་གྱི་དེ་གི་གཞས་གསུམ་པོའི་སྟེང་ནས་མཚོན་པ་ཡིན་ན། ད་སེམས་ཁོང་གི་འབོད་པ་ལྟ་བུ་ཡིན་ན། དེ་གི་གཞས་པ། མདོ་ཁམས་ན་སྐད་གྲགས་ཆེ་བའི། གངས་བཞུགས་དང། དཔལ་ཆེན་རྒྱལ། བདེ་ཆེན་ནོར་བདུད་བྷེ་སོགས་ཀྱིས་བླངས་ཡིན་སྐབས་ཀྱི་འོད་ཟེར་གྱི་ར་དེའི་དབྱངས་རྟ་དང་འགྱུར་ཁུགས། གངས་བཞུགས་གི་ལེན་སྟངས་ལ་སོགས་པ་ད་ང་ཚོས་བལྟས་ན་རིག་རྒྱུ་ཡོད་ནོ་རྣ་གིས་ཉན་རྒྱུ་ཡོད་པ་དེ་འདྲས་ཡིན་ཙང་ཁོ་དེའི་སྟེང་ན་ཡང་ཁོ་རང་གི་ཁྱད་ཆོས་གཅིག་ཡོད་པ་དེའི་ཐོག་ནས་ཡང་མཚོན་ཐུབ་གི་བསམ་གི་ཡོད། གཉིས་པ་ཡིན་ཙི་གི་ད་སེམས་པའི་ལོག་སྨྲ་རེད་ལྟ་བུ་མཚོན་པ་ཡིན་ན། གངས་བཞུགས་གིས་འདི་འདྲའི་མང་བོ་ཟིག་མཉམ་པོ་གཞས་བཏང་བ་ར་དྲག་ཅིག་མང་བོ་ཟིག་འདི་འདྲའི་ཕྱི་འབྲེལ་བྱས་ནས་བྱས་བ་རེད་ཟེར་ན་ད་གངས་བཞུགས་ད་པའི་བར་སྐབས་ཅིག་ན་ཧ་ལས་བའི་སྐད་གྲགས་ཆེན་པོ་ཆགས་རེད་དེ་ནས་བཟུང་ནས་ལྷ་ས་ནས་སྐད་གྲགས་ཡ་མཚན་ཆགས་ན་ལྷ་ས་ལ་ཧ་ལས་བའི་སྐད་གྲགས་ཆགས་ཤག་དེ་ཞིག་ནས་ཧ་ར་ད་མདོ་ཁམས་གི་ཡིན་ཡང་ལྷག་པར་ཁམས་ཕྱོགས་གི་ཡག་ལ་སྐད་གྲགས་ཆགས་འདུག་བསམ་གྱི་ངས་ཕར་ཚོར་སྣང་གི་ནང་ནས་དེ་འདྲས་ཡོང་གི་འདུག་ཕར་ཆེར་ཨ་མདོ་རང་ལ་བལྟས་ན་ར་ཅིག་ལྷ་ས་དང་ཁམས་གི་ཡིན་ན་ཧ་ལས་པའི་སྙན་གྲགས་ཆེན་པོ་འདུག། བོད་ཀྱི་སྤྱི་ཚོགས་ཁྲོད་དུ། གླུ་གཞས་སྒྱུ་རྩལ་མཁན་ལ་དེ་ཙམ་གྱིས་དོ་སྣང་མི་བྱེད་པ་ནི་ཞན་ཆ་ཡིན་པ་དང། ཁོང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་ཐམ་པའི་ལོར། གངས་ལྗོངས་ཁུ་བྱུག་སྔོན་མོ་གཞས་པ་བདུད་བྷེའི་མི་ཚེའི་ལོ་རྒྱུས་ཤིག་བྲིས་པ་འདིས། བོད་པའི་སྤྱི་ཚོགས་ཁྲོད་དུ།

ད་ལྟ་ཟླ་གི་དེར་རང་སྒྲ་ཐག་ཟེར་སྙན་པོ་ནི་དེ་བས་ནི་དེའི་ནང་ང་ཅང་ཡིད་རེ་ཡོད་བ་མ་རེད། ད་དེ་ནི་ངུ་འབྲི་གི་འདུག་གང་ན་ད་ལྟ་དམར་དམག་གི་ཨ་ཁུ་ཟེར་ཡོད་རེད་ད་དེའི་བདུད་བྷེ་གི་ཅིག་ངུ་སྤྲོ་ཡི་ཞུ་རེད་ད་ལྟ་འུ་ཅག་ཤག་གི་ནི་ཤོག་ངུ་ཟེར་ག་དྲུག་ཡར་མར་བཟོ་རྒྱུ་དེའི་ནང་ཅིག་དོན་དག་འགྲོ་ཚང་དུ་ཡོད་རེད་ཡིན་ན་ཡང་དེའི་ནང་བདུད་བྷེའི་སྙིང་སྟོབས་རེད། དེའི་སེམས་ཤུགས་གང་ལ་འཇོག་དགོས་ན་བདུད་བྷེ་གི་གསར་གཏོད་ཀྱི་བྱ་སྤྱོད་དུས་ནང་ཚང་མེད་ཀྱི་མི་ངོས་ལོ་རྒྱུས་ཀྱི་གཞི་འཛིན་གསལ་བོ་དང་འདྲ་དམར་དམག་གི་ཨ་ཁུ་ཆ་ཚིག་ལ་ཏི་ཅོའི་སྐབས་ལས་རྒྱག་རྒྱུ། དེའི་ངོས་གཞི་འཛིན་གསལ་བོ་དེ་རེད། གཞས་པ་གང་ཞིག་ལགས་ནི། བོད་ནང་གི་གླུ་གཞས་སྒྱུ་རྩལ་ཐད་ནས་མི་དམངས་ཀྱི་དགའ་བསུ་ཤུགས་ཆེན་ཐོབ་མྱོང་ཡོད་པའི་གཞས་པ་རྒན་གྲས་ཤིག་ཡིན་པ་དང། གཞས་པ་ཁོང་དང་རྡུང་ལེན་པ་བདུད་བྷེ་སོགས་ཀྱིས་གསར་གཏོད་ཀྱི་དུས་རླབས་ནས་གླུ་གཞས་བླངས་པ་དེ་ངོས་འཛིན་ཐུབ་དགོས་པ་དང། སྒྱུ་རྩལ་བ་ཁོང་ཚོའི་བྱས་རྗེས་ལ་ང་ཚོས་མཐོང་ཆེན་བྱེད་རྒྱུ་གལ་ཆེན་པོ་རེད་ཅེས་འགྲེལ་བརྗོད་གནང་སོང། དེའི་གླུ་གི་ནུས་བ་ད་དེང་སང་ཆེས་ནོར་གྱི་དེང་སང་ཁྲོམ་རའི་བོད་ནང་གི་ད་འདའི་ཚོང་དོན་ཏང་གཅིག་མཐའ་སྟོངས་དང་མང་བོ་མང་བོ་ཟིག་གི་འབྲེལ་བཀོད་ནར་ཡོང་སྟངས་གོ་རིམ་ཚང་མ་འདའི་གླུ་གཞས་ལེན་མཁན་དེ་ལ་ཧ་ལས་བའི་ནུས་བ་ཟིག་ཡོད་ནི་རེད་ད་ལྟ་ཅིག་སྤྲུལ་སྐུ་ཟེར་བ་དེ་མི་ཟེར་བ་མི་འདྲ་ནི་དེའི་ལྕགས་རི་ནས་སྒར་བསྡད་ནི་གླུ་གཞས་སྒྱུ་རྩལ་འདི་ཧ་ལས་བའི་ཆོས་ལུགས་དང་གླུ་གཞས་སྒྱུ་རྩལ་གཉིས་ཀ་ད།

གང་ཞིག་ལགས་ཀྱི་དགེ་རྒན་གཙོ་བོ། སྐད་གྲགས་ཆེ་བའི་འདས་པོ་བདུད་བྷེ་ལགས། ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་འདས་གྲོངས་སུ་ཕྱིན་ཡོད་པ་རེད། ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཅོ་ཅོ་འབིར་ཡིན། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ཡིན། མཇུག་ཏུ་རྡ་རམ་ས་ལའི་ཉིན་དེབ་ཞེས་པའི་ལེ་ཚན་དེའི་ནང་བཞུགས་སྒར་རྡ་རམ་ས་ལར་ཆགས་པའི་བདེ་ལེགས་སྨན་ཁང་གིས་འདས་པའི་ལོ་ངོ་ཉི་ཤུའི་རིང་བོད་མི་དང་རྒྱ་གར་ཡུལ་མི་ཆིག་སྟོང་ལྷག་ལ་རིན་མེད་ཀྱི་མིག་གི་སྨན་བཅོས་གནང་ཡོད་པའི་ལས་གཞི་སོགས་དང་འབྲེལ་བའི་སྐོར་སྨན་ཁང་དེ་ཉིད་ཀྱི་འགན་འཛིན་སྤྱི་འཐུས་ཟླ་བ་ཕུན་སྐྱིད་ལགས་སུ་བློ་བཟང་དགེ་ལེགས་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་ཡིན། ཐེངས་འདིའི་བཞུགས་སྒར་རྡ་རམ་ས་ལའི་ཉིན་དེབ་ཀྱི་ལེ་ཚན་ནང། བཞུགས་སྒར་དུ་ཆགས་པའི་བདེ་ལེགས་སྨན་ཁང་གིས་འདས་པའི་ལོ་ངོ་ཉི་ཤུའི་རིང་བོད་མི་དང་རྒྱ་གར་གྱི་ཡུལ་མི་ཆིག་སྟོང་ལྷག་ལ་རིན་མེད་ཀྱི་མིག་གི་སྨན་བཅོས་གནང་ཡོད་པའི་ལས་གཞི་སོགས་དང་འབྲེལ་བའི་སྐོར་སྨན་ཁང་དེ་ཉིད་ཀྱི་འགན་འཛིན་སྤྱི་འཐུས་ཟླ་བ་ཕུན་སྐྱིད་ལགས་དང་ལྷན་དུ་གླེང་མོལ་ཞུ་རྒྱུ་ཡིན། ཐོག་མར་བདུན་ཕྲག་འདིའི་ནང་བཞུགས་སྒར་རྡ་རམ་ས་ལའི་ཁུལ་དུ་བྱུང་བའི་གནས་ཚུལ་ཁག་ཅིག་སྙན་སྒྲོན་ཞུ་རྒྱུ་ཡིན། བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ཀྱིས་གོ་སྒྲིག་ཞུས་པའི་སྔོན་འགྲོའི་དགེ་རྒན་རྣམས་ལ་རྒྱུན་གཏན་ལས་རིགས་ཀྱི་ཟབ་སྦྱོང་མཇུག་སྒྲིལ་གནང་ཡོད་པའི་སྐོར་དང། རྡ་ས་ས་གནས་འགོ་འཛིན་གྱིས་ཕྱི་ལོ་གསར་ཚེས་ལ་གཞིས་བྱེས་བོད་མི་ཡོངས་ལ་འཚམས་འདྲི་ཞུས་ཡོད་པའི་སྐོར། ས་རཱ་མཐོ་སློབ་ཏུ་སྤྱི་ཚོགས་རིག་པའི་འབུམ་རམས་པ་རྒྱལ་ལོ་ལགས་ཕེབས་ཏེ། སྤྱི་ཚོགས་རིག་པ་དང་འབྲེལ་བའི་སློབ་ཁྲིད་གནང་འགོ་བཙུགས་ཡོད་པའི་སྐོར། བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་སྤྱི་ཁྱབ་ཡིག་ཚང་གི་གོ་སྒྲིག་འོག་རྒྱ་གར་བྱང་ཤར་ཁུལ་གྱི་བོད་ཕྲུག་ཁག་ཅིག་རྡ་རམ་ས་ལར་ཤེས་ཡོན་སྐོར་སྐྱོད་དུ་ཕེབས་འབྱོར་བྱུང་ཡོད་པའི་སྐོར་བཅས་སྙན་སྒྲོན་ཞུ་རྒྱུ་ཡིན། གསར་འགྱུར་རྒྱས་པ་ཁག་གཤམ་ལ་རིམ་པས་གསན་རོགས་གནང། བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ཀྱི་གོ་སྒྲིག་འོག་ཉིན་གྲངས་བཅུའི་རིང་བཞུགས་སྒར་རྡ་སྟེང་བོད་ཁྱིམ་སློབ་གྲྭའི་ཞི་བདེ་མགྲོན་ཁང་དུ། སྔོན་འགྲོའི་དགེ་རྒན་རྣམས་ལ་རྒྱུན་གཏན་ལས་རིགས་ཀྱི་ཟབ་སྦྱོང་སྤྲད་དེ་ཉེ་ལམ་མཇུག་སྒྲིལ་གནང་ཡོད་ཅིང། ཟབ་སྦྱོང་སྐབས་ཤེས་རིག་དྲུང་ཆེ་འཇིགས་མེད་རྣམ་རྒྱལ་ལགས་ཀྱིས་སློབ་ཕྲུག་གི་མ་འོངས་ཕུགས་འདུན་ཆེད་སྔོན་འགྲོའི་དགེ་རྒན་རྣམ་པ་ཧ་ཅང་གི་གལ་འགངས་ཆེན་པོ་ཆགས་ཡོད་པ་གསལ་སྟོན་དང་འབྲེལ་སློབ་ཕྲུག་རྣམས་ལ་ཆུང་དུས་ནས་གཞི་རྩ་བརྟན་པོ་བཙུགས་དགོས་པའི་སྐོར་དང། ཟབ་སྦྱོང་ནང་བློ་སྐྱེད་ཇི་ཐོབ་རྣམས་སློབ་གྲྭར་དངོས་སུ་ལག་བསྟར་གནང་དགོས་གལ་ཆེ་བའི་སྐོར་ལམ་སྟོན་གནང་འདུག་ཡང་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཡི་སྤྱི་ལོ་གསར་ཚེས་ཉིན་བཞུགས་སྒར་རྡ་རམ་ས་ལའི་ཁུལ་དུ་རྒྱལ་ཁབ་ཕྱི་ནང་གི་ཡུལ་སྐོར་སྤྲོ་འཆམ་པ་དང་ས་གནས་རྒྱ་གར་ཡུལ་མི་དང་བོད་མི་སོགས་ཀྱིས་སྤྱི་ལོ་གསར་པ་སྲུང་བརྩི་ཞུས་ཤིང། སྐབས་དེར་རྡ་རམ་ས་ལའི་ཁུལ་གྱི་ཟ་ཁང་དང་མགྲོན་ཁང། རླངས་འཁོར་སོགས་ཀྱི་ཚོང་ལས་ལ་ཁེ་ཕན་ཆེན་པོ་བྱུང་འདུག་ཅིང་རྡ་ས་ས་གནས་འགོ་འཛིན་དཀོན་མཆོག་མིག་དམར་ལགས་ཀྱིས་དྲ་ལམ་བརྒྱུད་གཞིས་བྱེས་བོད་མི་ཡོངས་ལ་སྤྱི་ལོ་གསར་ཚེས་ཉིན་འཚམས་འདྲི་ཞུས་འདུག། དེ་རིང་བོད་ཕྱི་ནང་གཉིས་སུ་བཞུགས་པའི་བོད་རིགས་སྤུན་ཟླ་ཡོངས་དང་ལྷག་པར་དུ་རྡ་རམ་ས་ལ་གྱི་ས་གནས་མི་མང་ཡོངས་ལ་ཡང་ངས་ཕྱི་ལོ་གསར་བ་གྱི་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ལོ་གསར་བ་དེའི་ནང་རྣམ་པ་ལྷན་རྒྱས་བྱ་བ་ལམ་འགྲོ་ཡོང་བ་དང་ནད་མེད་ཚེ་རིང་ཡོང་བའི་ངས་སྨོན་འདུན་ཞུ་གི་ཡོད། ཡང་བཞུགས་སྒར་དུ་ཆགས་པའི་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་གོ་སྒྲིག་འོག་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་གཅིག་ཉིན་རྒྱ་གར་བྱང་ཤར་ཁུལ་གྱི་བོད་ཕྲུག་ཁག་ཅིག་རྡ་རམ་ས་ལར་ཤེས་ཡོན་སྐོར་སྐྱོད་དུ་ཕེབས་འབྱོར་བྱུང་སྟེ་ཉིན་དེར་གཞོན་ནུ་ལྷན་ཚོགས་ཀྱི་སྤྱི་ཁྱབ་ཡིག་ཚང་དུ་སྐོར་སྐྱོད་གནང་བ་དང་སྦྲགས་གཞོན་ལྷན་སྒྲིག་འཛུགས་འགན་འཛིན་ཡེ་ཤེས་ཆོས་འཕེལ་ལགས་ཀྱིས་སློབ་ཕྲུག་དེ་དག་ལ་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་སྒྲིག་འཛུགས་ཀྱི་གལ་གནད་དང་ལས་དོན་གནང་ཕྱོགས་སོགས་ངོ་སྤྲོད་གནང་འདུག། ཡང་ད་རེས་རེས་གཟའ་ལྷག་པའི་ཉིན་བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ཀྱི་གོ་སྒྲིག་འོག་རྡ་ས་ནོར་བུ་གསོལ་མགྲོན་ཁང་དུ་སམ་བྷོ་ཊ་ཁྱབ་ཁོངས་ཀྱི་སློབ་གྲྭ་ཁག་གི་འགན་འཛིན་རྣམ་པར་འགོ་ཁྲིད་ནུས་པ་སྐྱེད་སྲིང་གི་ཟབ་སྦྱོང་དབུ་འཛུགས་གནང་འདུག་ཅིང།

ཨ་ནི་དགུ་བ་ལ་གཅིག་བཅུ་བ་ལ་གཅིག་ཨ་ནི་ཕྱི་ཟླ་བཅུ་གཉིས་ནང་ལོ་ལ་ཚོགས་ཐེངས་གཅིག་ཟེར་ན་ནི་ད་ང་ཚོ་ཚོགས་ཐེངས་བཞི་གཅིག་ང་ཚོ་ཆ་ཚང་ཞིག་གྲུབ་ཟིན་པ་རེད་ད་ད་ལན་ཉི་མ་གསུམ་འདི་ནང་ལོ་ལ་ལྷག་འཕྲོས་ཀྱི་ཨ་ནི་ཚོགས་ད་སློབ་ཚན་ནང་དོན་བཞི་གཅིག་ང་ཚོ་འདུག་བཞིན་ནི་གོ་སྒྲིག་བྱེད་ཀྱི་ཡོད་ད་ཟབ་སྦྱོང་གི་ནང་དོན་གཙོ་བོ་འདྲ་བོ་འདི་ང་ཚོ་གང་ཅེ་སློབ་གྲྭ་ཁག་གི་སློབ་སྤྱི་ཚོ་གི་ཨ་ནི་སློབ་སྤྱི་རེད་དགེ་ཆེ་ཚོ་གི་ཨ་ནི་འཛིན་སྐྱོང་བྱེད་སྟངས་རེད་དེ་ནང་བཞིན་གྱི་སློབ་གྲྭ་གི་ཤེས་ཡོན་ཡར་རྒྱས་བཏང་སྟངས་རེད་དེ་འབྲེལ་གྱི་ཐོག་ནི་གཅིག་འཆར་སྣང་འཁྱེར་སྟངས་རེད། དམིགས་ཡུལ་འཛིན་སྟངས། ཡང་བཞུགས་སྒར་ཉེ་འདབས་སུ་ཆགས་པའི་ས་རཱ་མཐོ་སློབ་ཏུ་ཁེ་ན་ཌར་གནས་བཞུགས་སྤྱི་ཚོགས་རིག་པའི་འབུམ་རམས་པ་རྒྱལ་ལོ་ལགས་ཆེད་ཕེབས་ཀྱིས་ཕྱི་ཟླ་བཅུ་གཉིས་ཚེས་ཉི་ཤུ་རྩ་དགུ་ཉིན་ནས་བཟུང་མཐོ་སློབ་དེ་ཉིད་ཀྱི་མཐོ་རིམ་རིག་གནས་སྐབས་ཉི་ཤུ་རྩ་ལྔ་དང་ཉི་ཤུ་རྩ་དྲུག་གི་སློབ་མ་སོགས་ལ་རང་ཉིད་ཀྱིས་ལྗགས་རྩོམ་གནང་བའི་སྤྱི་ཚོགས་རིག་པའི་དགོངས་འགྲེལ་གྱི་སྙིང་དོན་སློབ་ཁྲིད་དབུ་འཛུགས་གནང་འདུག་ཅིང་རྒྱལ་ལོ་ལགས་ནི་དེང་རབས་སྤྱི་ཚོགས་རིག་པའི་སློབ་ཚན་དེ་བཞིན་བོད་རང་གི་སྤྱི་ཚོགས་ཀྱི་གནས་བབ་དང་སྦྱར་ནས་དཔྱད་རྩོམ་གནང་མཁན་གྱི་སྤྱི་ཚོགས་རིག་པའི་འབུམ་རམས་པ་ཞིག་ཡིན་ཞིང། ལྷག་དོན་དུ་རྒྱ་ནག་གཞུང་གིས་བཅའ་སྡོད་སློབ་གྲྭ་གསར་འཛུགས་ཀྱིས་བོད་ཀྱི་མི་རབས་གསར་པའི་ན་གཞོན་རྣམས་བོད་པའི་སྲོལ་རྒྱུན་གྱི་ཤེས་ཡོན་དྲི་མ་མེད་པའི་མི་རབས་ཤིག་ཏུ་སྐྱེད་སྲིང་བྱེད་རྒྱུ་ཡི་སྲིད་ཇུས་ངན་པ་བཏིང་བཞིན་པ་རྣམས་རྒྱལ་སྤྱིའི་སྤྱི་ཚོགས་སྟེང་ཐེར་འདོན་དྲིལ་བསྒྲགས་གནང་མཁན་གཙོ་གྲས་ཤིག་ཀྱང་ཡིན་པ་རེད། རྣམས་པ་ཚོས་གསན་བཞིན་པ་འདི་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་བཞུགས་སྒར་རྡ་རམ་ས་ལའི་ཉིན་དེབ་ཀྱི་ལེ་ཚན་རེད། གཤམ་ལ་བཞུགས་སྒར་དུ་ཆགས་པའི་བདེ་ལེགས་སྨན་ཁང་གིས་འདས་པའི་ལོ་ངོ་ཉི་ཤུ་རིང་བོད་མི་དང་རྒྱ་གར་གྱི་ཡུལ་མི་གཅིག་སྟོང་ལྷག་ལ་རིན་མེད་ཀྱིས་མིག་གི་སྨན་བཅོས་གནང་ཡོད་པའི་ལས་གཞི་སོགས་དང་འབྲེལ་བའི་སྐོར་སྨན་ཁང་དེ་ཉིད་ཀྱི་འགན་འཛིན་སྤྱི་འཐུས་ཟླ་བ་ཕུན་སྐྱིད་ལགས་དང་ལྷན་དུ་གླེང་མོ་ཞུ་རྒྱུ་ཡིན། སྐུ་ངོ། ང་ཚོའི་ལེ་ཚན་དེ་ནང་ལ་ཕེབས་པར་སྙིང་ཐག་པ་ནས་ཐུགས་རྗེ་ཆེ། ལགས་བཀྲ་ཤིས་བདེ་ལེགས་བློ་བཟང་དགེ་ལེགས་ལགས། ད་བདེ་ལེགས་སྨན་ཁང་དང།

བརྒྱུད་བྱས་ངོ་སྤྲོད་གནང་བ་རེད། བྱས་ཙང་དེ་ཧེ་མི་རོ་བོད་རིགས་ཚོགས་པ་ཁ་སང་བོད་དོན་རྒྱབ་སྐྱོར་ཚོགས་པ་ཟེར་ཚོགས་པ་ཞིག་ཡོད་རེད། ཁོང་ཚོ་བརྒྱུད་བྱས་ངོ་སྤྲོད་བྱས། ཚོགས་པ་དེ་ངོ་སྤྲོད་བྱས། དེ་ནས་བཟུང་བྱས་ངོ་སྤྲོད་བྱས་པའི་གི་ལོ་གཅིག་གི་རྗེས་ནས་བཟུང་བྱས་ནས་ང་ཚོ་ད་ལྟ་བར་དུ་མུ་མཐུད་ནས་ལས་ཀ་འདུག་སེ་བྱས་པ་རེད། འགོ་བཙུགས་ཡས་དེ་ཉིས་སྟོང་ནས་འགོ་བཙུགས་པ་རེད། ཉིས་སྟོང་བཅུ་དགུ་བར་དུ་ལོ་ཉི་ཤུ་ཐམ་པ།

ཨོ་ད་ལྟའི་འདི་འདྲ་ཞིག་རེད་ད་ལྟ་བར་དུ་ང་ཚོ་ད་བོད་པ་དང་རྒྱ་གར་བརྟག་དཔྱད་ཞུས་པ་ཁོ་རང། གཅིག་ཁྲི་གཅིག་སྟོང་སུམ་བརྒྱ་དགུ་བཅུ་གོ་གཉིས་བྱས་བཞག་དེའི་ནང་ནས་ཨ་ནི། མིག་གི་སྐྱ་གྲིབ་གཤག་བཅོས་བྱས་པ། གཅིག་སྟོང་ཉིས་བརྒྱ་སུམ་ཅུ་སོ་དགུ་ཆགས་བཞག་གཅིག་སྟོང་ཉིས་བརྒྱ་སུམ་ཅུ་སོ་དགུ་ད་ཁ་སང་མིག་གཤག་བཅོས་བཏང་པ་དེ་ནས་ང་ཚོ་བོད་པ།

ཉི་ཧོང་ནས་ཕེབས་མཁན་འདི་གྱད་ཚང་མ་ལོག་ཁོ་རང་ཚོ་གི་གནམ་གྲུའི་རིན་པ་ཨ་ནི་དེ་ལ་ཡང་བྱུས་བཞུགས་རིང་སྒང་གི་ཟ་ཁང་དེའི་འགྲོ་སོང་ཚང་མ་ཁོ་ཚོས་བྱས་དེའི་སྒང་ལ་ཁོ་ཚོ་གི་ཉི་ཧོང་ནས་མིག་ནང་ལ་བཅུག་ཡས་ཀྱི Lens དེ་ད་ལྟ་གཤག་བཅོས་བཏང་ནས Lens དེའི་གོང་ཆེན་པོ་རེད་འོ་དེ་ཁོ་ཚོས་འཁྱེར་ཡོང་དགོས་པ་རེད་ཨ་ནི་བདེ་ལེགས་སྨན་ཁང་གི་འགྲོ་སོང་དེ་འདི་རེད་དེ་ལ་ཡང་བརྟག་དཔྱད་བྱེད་ཡས་ཀྱི་ད་ཁྲག་ལུས་བརྟག་དཔྱད་བྱེད་ཡས་ད་གཟུགས་པོ་བརྟག་དཔྱད་བྱེད་ཡས་དེ་གྱད་ཚང་མ་གཤག་བཅོས་མ་བཏང་སྔོན་བརྟག་དཔྱད་བྱེད་ཡས་དེ་ག་ནང་བཞིན་གཤག་བཅོས་བཏང་ཡས་ཀྱི་འཕྲུལ་ཆས

དེ། ས་གནས་ཀྱི་འགྲོ་སོང་དེ་གྱད་ཆ་ཚང་བདེ་ལེགས་སྨན་ཁང་གི་ནས་གཏོང་བྱས་བྱས་ནད་པ་ལ་རིན་མེད་བྱས། གཞན་ཨེམ་ཆི་ཚོ་གི་འགྲོ་སོང་དང་དེ་རིགས་ང་ཚོ་གིས་ཕུལ་དགོས་ཀྱི་ཡོད་པ་མ་རེད། ད་ཡིན་ནའི་ང་ཚོ་གི་ཡུལ་མི་གི་ད་ལྟ། སྤྱི་ཚོགས་ཞབས་ཞུ་ཚོགས་པ་རྒྱལ་སྤྱིའི་སྤྱི་ཚོགས་ཞབས་ཞུ་ཚོགས་པ། ད་ས་གནས་ཚང་མ་ལ་ཡོད་རེད Rotary Club ཟེར་བྱས། རྡ་རམ་ས་ལའི Rotary Club། མཉམ་དུ་ང་ཚོ་ལས་ཀ་བྱེད་ཀྱི་ཡོད་ཁོང་ཚོ་རྒྱ་གར་གྱི་མི་དམངས་ལ་ཡང་ཁྱབ་བསྒྲགས་བྱས་དང་རྒྱ་གར་གྱི་ནད་པ་ཚོ་ཡང་ཁྲིད་ཀྱི་ཡོང་ཡ་དེ་ཚོའི་ཐོག་ལ་ཁོང་ཚོ་མཉམ་དུ་ཁོང་ཚོ་ལ་འབྲེལ་བ་བྱེད་ཀྱི་ཡོད། གཅིག་དེ་རེད་གཉིས་དེ་ནི་ད་ང་ཡི Rotary ནང་ལ་ཡང Rotary གི་ཚོགས་མི་བྱས་བྱས་ད་ལོ་སུམ་ཅུ་སུམ་ཅུ་སོ་དྲུག་པ་རེད། འདི་གི་རྒྱ་གར་དང་བོད་པའི་བར་ལ་ཡང་ང་ཚོ་འབྲེལ་བ་ཡག་པོ་ཡོང་ཡ་གཅིག་དང་རྒྱ་གར་ལ་ཡང་ང་ཚོ་ད་གང་ཡོད་པ་དེ་གཅིག་པ་མཐུན་རྐྱེན་ཞིག་སྦྱར་ཐུབ་ཡ་དེ་ཚོ་ང་ཚོ་ས་གནས། མི་ལུང་པ་དེ་རྡ་རམ་ས་སྡོད་གི་ཡོད་ས་ལ་རྡ་རམ་ས་ལ་ཡུལ་མི་ལ་མཐུན་ལམ་གི་ཆེད་དུ་ཕན་ཐོགས་ཞུ་ཐུབ་ཡས་ཨ་འདི་ཨ་ནི་ཡང་དགོས་གལ་ཅན་འོ་དེ་ཚོ་ལ་ཡ་ཕྱག་རོགས་ཞུ་ཡས་ཆེད་དུ Rotary Club བརྒྱུད་བྱས་ང་ཚོ་ལས་ཀ་ཏོག་ཙི་བྱེད་གི་ཡོད་ལའོ། ལགས་སོ། ད་མིག་གི་དེ་ན་ལིང་ཏོག་གཤག་བཅོས་དང་སྨན་བཅོས་བྱེད་དུས་ཙམ་ལ་ཡ་གཤག་བཅོས་བྱེད་སྟངས་དེ་ག་འདྲའི་རུ་བྱེད་ཡིན་ལགས། གཤག་བཅོས་བྱས་དེ་ད་ད།

རྒྱ་གར་ཡུལ་མི་ལ་ཡང་ཁྱབ་བསྒྲགས་ནས་རེད། ཕན་ཐོགས་ཡིན་ནས་རེད་དེ་བྱས་ཏེ་ཞུ་ཐུབ་ཀྱི་ཡོད་རེད་བོད་པ་ལ་ཏེ་ང་ཚོ་ནམ་རྒྱུན་ནས་ཞུ་ཞུ་འགྲོ་བཞིན་རེད། ཨ་སྤྱིར་བཏང་བདེ་ལེགས་སྨན་ཁང་ལ་ཡང་ནད་པ་དང་བོད་པ་དང་རྒྱ་གར་གཉིས་ཆ་སླེབས་ཀྱི་ཡོད་རེད་ཨ་ནི་ཕྱི་རྒྱལ་ཡུལ་སྐོར་སྤྲོ་འཆམ་པ་དེ་ཚོ་གི་གི་དང་པོ་བསྟེན་ས་བདེ་ལེགས་སྨན་ཁང་རེད་དེ་འདྲའི་ཐོག་ནས་གང་ལྟར་སྤྱི་ཚོགས་ཞབས་ཞུ་གི་ལས་ཀའི་ངོ་བོ་ག་རེ་ཡོད་པ་ནང་བཞིན་གྱི་སྤྱི་ཚོགས་ཞབས་ཞུ་གི་ལས་འགན་ཡག་པོ་ཅིག།

ཀྱི Japanese ཀྱི doctor དེ་ཚོ་ཕར་ཁྲིད། ཕ་གའི་མི་དེ་ཚོ་ཐུག། དེ་འདྲ་བྱས་བྱས་མ་འོངས་པ། ཁོང་ཚོའི་མཉམ་དུ་ང་ཚོ་ལས་གཞི་འདི་ཡང་ཡར་གནས་ཚད་ཡར་མཐོ་རུ་འགྲོ་ཡག་ཆེད་དུ་ག་རེ་བྱེད་དགོས་དེ་འདྲའི་ཐོག་ནས་ང་ཚོ་བཀའ་མོལ་ཅིག་ཞུ་ཐུབ་ཀྱི་ཡོད་གཙོ་བོ་དེ་ད་གང་ལྟར་འཕྲུལ་ཆས་འདི་ག་དེ་རེད་ང་ཚོ་འཕྲུལ་ཆས་དེ་ཚོ་གོང་ཆེན་པོ་དེ་ཚོ་དྲངས་ཏེ་ཉོས་པ་ཡིན་ན། ལོ་གཅིག་ལ་ཐེངས་མ་གཅིག་ལས་མེད་པ་སོང་ཙང་ཨ་ནི། འགྲོ་སོང་ཐོག་ནས་དཀའ་ལས་ཁག་པོ་ཞིག་བྱེད་ཀྱི་འདུག་བྱས་ཙང་ལོ་གཅིག་ལ་ཐེངས་མ་གཅིག་མེད་པ་སོང་ཙང་ད་ཐེངས་མ་གཅིག་དེ་ལ་ཡང་འཕྲུལ་ཆས་དེ་ཚོ་གཡར་ཡག་དེ་ད་དཀའ་ངལ་ཆེ་ཤོས་ཤིག་རེད། འཕྲུལ་ཆས་གཡར་ཡག་དེ་དཀའ་ངལ་ཆེ་ཤོས་ཤིག་རེད་མ་གཏོགས་ཅིག་གིས་གཤག་བཅོས་བཏང་ཚར་བའི་གཞུག་ལ་ཡང། Japan གྱི་ཨེམ་ཆི་ཞིག་ཚུད་ཚར་སོང་གི་དེའི་གཞུག་ལ་མུ་མཐུད་ནས་མཇུག་སྐྱོང་ལྟ་རྟོག་བྱེད་མཁན། ང་ཚོ་དེ་རྒྱ་གར་གྱི་ཨེམ་ཆི་གཉིས་ཡོད།

ན་ཚ་དོན་པ་དང་དེ་འདྲའི་སྡུག་པ་དེ་འདྲའི་ཡོད་པའི་གི་གནས་ཚུལ་དམ་དག་གལ་དགོས་ཅི་གོ་ཡ་མི་འདུག་ལྷ་ས། ང་ཚོ་ལས་གནས་ཀྱི་ད་བར་དུ་དཀའ་ངལ་གའི་འཕྲད་མ་སོང། གཙོ་བོ་ར་ཞིག་དེ་འདྲས་མིན་འགྲོ། ང་ཚོ་ཏོག་དབྱིབས་འདི་སྐབས་དེ་ལ་ཡ་ཏོག་དབྱིབས་ན་ཚ་དེ་དང་འབྲེལ་བའི་ཐོག་ནས་སྔོན་འགོག་ཁབ་བརྒྱབ་པ་རེད་བ། སྔོན་འགོག་ཁབ་བརྒྱབ་པ་སོང་ཙང་དེའི་རྐྱེན་པས་གི་ཨ་ནི་ཡང་ན་ཚ་འདི་གི་ངར་དེ་མར་ཏོག་ཙི་ཞིག་ཆུང་རུ་བཏང་མེད་འགྲོ་བསམ་པའི་གི་ད་ང་ཚོ་མི་ཕལ་པ་ཅིག་གི་ལྟ་ཕྱོགས་ཐོག་ནས་མེད་འགྲོ་ཨ་ནི་ཚན་རིག་ཐོག་ནས་གི་དེ་འདྲའི་བཤད་སྲོལ་ཞིག་འདུག། བྱས་ཙང་ང་ཚོ་ཚང་མ་ལོ་ཁབ་བརྒྱབ་ཚར་བ་སོང་ཙང་དེའི་གི་ཉེན་ཁ་དེ་མ་གཞི་ནས་ཏོག་ཙི་འབུ་དེ་གི་ནུས་པ་དེ་ཏོག་ཙི་མར་ཆུང། ད་འབུ་དེ་གི་རྣམ་པ་མ་འདྲ་མ་འདྲ་རེ་ཆགས་གི་ཡོད་རེད་ཡིན་ནས་གི་སྔར་ནང་བཞིན་གི་ཨ་ནི་ཉེན་ཚབས་ཅན་དེ་དེ་ཙམ་ཨ་ཡོད་བསམ་པ་དྲན་གི་འདུག་ཡིན་ནས་གི་རྒྱ་ཆེའི་མི་མང་གི་ཐོག་ནས་ན་ཚ་དེ་ཚོའི་རིགས་ལ་ཡང་ཡ་ཆུང་བཏང་ཡས་མེད་པ་དང། ཐུགས་སྣང་གནང་དགོས་ཡ་དེ་གལ་ཆེན་པོ་ཞིག་རེད་བསམ་པ་དྲན་གྱི་འདུག་དམིགས་བསལ་གྱི་ད་ལྟའི་གི་ན་ཚ་གསར་བ་དེ་ཏོག་དབྱིབས་ན་ཚ་གསར་བ་དེ་ནད་འབུ་གསར་བ་དེ་གི་ཐོག་ནས་ནད་རྟགས་དེ་ཚོ་སྔོན་མ་ནང་བཞིན་མེད་པ་བྱས། ཨ་ནི་དེ་གློ་བ་དང་དེ་གའི་ཐད་དང་དེ་གའི་ཐད་བྱས་ཨ་ནི་ཚ་བ་དེ་ཚོ་ཡ་མ་འབར་བྱས་བྱས་ནད་རྟགས་མངོན་གསལ་དོད་པོ་མེད་རྒྱུ་རྒྱོ་ཅིག་སྒང་ལ་ཡ་ཨ་ནི་ཡང་ག་དར་ག་དུས་ནས་ཉེན་ཁ་ཡོང་ཡ་དེ་འདྲས་ཡོད་པའི་གི་འགྲེལ་བརྗོད་དེ་འདྲས་གནང་གི་འདུག་དེ་ད་ལྟའི་ཚོད་ལ་ཡ་དེ་ཙམ་གི་དཀའ་ངལ་ཡོད་པའི་བཟོ་འདྲ་ཅིག་གའི་མི་འདུག། ལགས་སོ། ལགས་ད་ཏོག་དབྱིབས་སྔོན་འགོག་གི་ཁབ་ལབ་དུས་ཙམ་པ་ཡ་དེ་སྔོན་ལ་སྔོན་སྔོན་འགོག་གི་ཁབ་དེ་ཐོན་པའི་སྐབས་ལ་ཡ་ད་ཡང་ཁ་ཤས་དོགས་པ་དོགས་པ་ཟ་ནས་དེ་ནས་འདུག་དེ་མ་བརྒྱབ་ན་ཡག་པ་འདུག་ཟེར་ནས་ད་ད་ལྟའི་ཆ་ལ་ཡང། ཏོག་དབྱིབས་སྔོན་འགོག་གཅིག་ཡང་མ་བརྒྱབ་བྱས་སོ་སོ་རྒྱག་ཡ་འདོད་པ་ཡོད་པ་ཡིན་ན། སྨན་ཁང་ག་རེ་ལ་འགྲོ་ནས་ཡག་པོ་ཡིན་ན་དགོངས། ད་ནང་ཧི་མ་ཅལ་གཞུང་གིས་ད་ནང་མུ་མཐུད་ནས་སྔོན་འགོག་གི་ཁབ་དེ་སྐྱོན་དགོས་ན།

ད་ལས་གཞི་ཆེ་ཤོས་གཅིག་དེ་འདི་རེད་ད་གང་ལྟར་ང་ཚོས་ཀྱི་སྤྱི་ཚོགས་ནང་ལ་ཡ་ཏི་པི་དེ་ང་ཚོ་རྩ་མེད་བཟོ་ཡ་གི་ང་ཚོས་ཀྱི་ད་རྩ་འགོག་བཏང་ཐུབ་ཡ་གི་ང་ཚོས་ཀྱི་འདི་རེད་ཁ་སང་ལས་གཞི་གྱི་ངོ་བོ་གཅིག་འདི་རེད་འདི་རེད། གཉིས་པ་ང་ཚོའི་བོད་པའི་སྤྱི་ཚོགས་ནང་ལ་ཏི་པི་ན་མཁན་མི་ཚང་གཅིག་གི་ནང་ལ་ཏི་པི་ན་མཁན་གཉིས་གསུམ་བྱུང་མ་མྱོང་བ་ཡོད་མ་རེད། ཨ་དེ་རིང་སང་མི་ཚང་དེ་ཚོ་ནང་ལ་གཟིགས་དང་ཏི་པི་ན་མཁན་ཕལ་ཆེར་དཀོན་པོ་རེད། གཅིག་སྲིད་གཉིས་སྲིད་འདྲས་བྱུང་བ་ཡིན་ནའི་གི། དགོན་པ་གྲྭ་ཚང་ཁག་དང་བླ་བྲང་ཁག་ནང་དེར་ཐོན་ན་མ་གཏོགས་བྱེད་གི། ཁྱིམ་ཚང་སོ་སོའི་ནང་ལ་ཡང་ཀྲི་བི་ན་བྱས་དེ་འདྲའི་དཀོན་པོ་ཞེ་པོ་ཅིག་རེད། དཀོན་པོ་ཞེ་པོ་ཅིག་རེད། དེ་འདྲས་སོང་ཙང་ང་ཚོའི་ངོས་ནས། ཀྲི་བི་གཙང་འགོག་གི་ལས་གཞི་འདི། རྡ་རམ་ས་ལའི་བླ་བྲང་ཁག་དང་དགོན་པ་གྲྭ་ཚང་ཁག་བར་ཙམ་མ་ཡིན་པར། གཡས་གཡོན་གྱི

སློབ་གྲྭ་ལོགས་ཐབས་ཤེས་བྱེད་བྱས་ཡང་དེ་སྐད་དེ་དེབ་ཅིག་ལ་མ་ཁི། བྱེད་དུས་ཙམ་པ་དཀའ་ལས་བྲིས་གོ་ར་ད་དེང་སང་དེ་འདྲས་བྱེད་མ་གོ་བྱས་བྱས་བསླབ་གྲྭ་ཡིན་ནའི་རེད་དགོན་པ་ཡིན་ནའི་རེད་ད་ག་རང་ལ་ཡང་དོགས་གཞི་ཡོད་པ་དེ་སྐད་བསམ་གོ་གློག་པར་ད་ག་རང་ལ་ཡང་རྒྱག་པ་ཡིན་དུས་ཙམ་པ་ནད་པ་རེད་ལས་ཀ་བྱེད་མཁན་རེད་ཚང་མ་ལོགས་ལ་ཡང་སྟབས་བདེ་བོ་དང་ལས་སླ་བོ་ཞིག་ཅིག་གི་ཐོག་ནས་ང་ཚོ་ཀྲི་བི་གཙང་འགོག་གི་ལས་གཞི་འདི་མྱུར་པོ་དང་ཁྱབ་ཆེན་པོ་ཅིག་འགྲོ་བསྡད་ཀྱི་ཡོད་རེད་ད་ལོ་ང་ཚོ་རྡ་རམ་ས་ལ་ཙམ་མ་ཡིན་པ་ཨ་ལགས་འབྲིང་མར་ཉིས་སྟོང་ཉི་ཤུ་རྩ་གསུམ་ལ་རྡ་རམ་ས་ལ་ཙམ་མ་ཡིན་པར། ཕ་གི་ལྡེ་ར་ལྡུན་གཡས་གཡོན་འདི་སྐད་དེ་དགོན་པ་གྲྭ་ཚང་བླ་བྲང་ཆ་ཚང་ང་ཚོས་བྱས་ཚར་བ་རེད། ཨ་ནི་རྡ་རམ་ས་ལ་སྦིར་གཡས་གཡོན་ཆ་ཚང་བྱས་ཚར་བ་རེད། ལགས་སོ། ད་ང་ཚོ་ལྷོ་ཕྱོགས་ལ་མར་ཅིག་བྱེད་ཐུབ་ན་བསམ་པ་བྱས་སོང་ད་ལྟ་སྙོབ་མ་སོང་ན་ནིང་ད་དེ་འདྲའི་ཆེ་ན་རྫོགས་སོ། བྱས་ཙང་འདིས་ང་ཚོ་ཙམ་ཞིག་ད་ལོ་ཀྲི་བི་ནད་པ་དོན་གལ་གལ་ཉུང་ཉུང་ཞེ་པོ་ཅིག་རེད། སྔོན་མ་ཡིན་ན་བདེ་ལེགས་སྨན་ཁང་གི་ཀྲི་བི་ཉལ་ས་འདིའི་ནང་ལ་ནད་པ་ཁེངས་བསྡད་ཀྱི་རེད་ད་དེང་སང་ནད་པ་གསུམ་བཞི། དེ་ཡས་ད་ང་ཚོ།

བོད་པ་སྤྱི་ཡོངས་ནང་ལ་ཡང་ཉུང་རུ་ཞེ་པོ་ཕྱིན་པ་རེད། གཅིག་ནི་ད་ང་ཚོའི་ཟས་བཅུད་དང་དེ་འབྲེལ་གྱི་གནས་སྟངས་དེ་ཚོ་ཡར་རྒྱས་ཕྱིན་ནས་ཡིན་གྱི་རེད་གཅིག་ནི་མི་མང་ཚོའི་གི་གོ་རྟོགས་འདི་ཡིན་གྱི་རེད་གཅིག་ནི་ད་ང་ཚོའི་གི་ལས་གཞི་འདི་གི་རུ་ངར་ཆེན་པོ་གཅིག་གི་ཐོག་ནས་ག་བ་ག་ས་ལ་རྩད་གཅོད་གཏང་གི་ཐུབ་ཀྱི་ཡོད་སོང་ཙང་དེའི་ཐོག་ནས་རེད། རྒྱ་གར་གཞུང་གིས་ཡིན་ནའི་གི་དེའི་ཐོག་ལ་ཡང་འཆར་གཞིའི་ནང་ལ་ཡང་མཐུན་རྐྱེན་ཆེན་པོ་ཡོད་རེད་དཔེར་ན་ཀྲི་བི་ནད་པ་དོགས་པ་ཡོད་རྒྱུ་གཅིག་བདེ་ལེགས་སྨན་ཁང་ལ་འཁྲིད་ཡོང་བ་ཡིན་ན་འཁྲིད་ཡོང་མཁན་དེ་ལ་ཡང་སྒོར་མོ།

སྤྱིར་བཏང་ང་ཚོ་རྒྱ་གར་གཞུང་གི་འགྲོ་སྟངས་ཐོག་ནས་འགྲོ་གི་ཡོད་རེད་དེ། བདེ་ལེགས་སྨན་ཁང་གི་ནད་པ་ཚོ་ལ་ཡ་དང་ང་ཚོ་བོད་པ་ཚོ་ནས་རེ་སུ་ཡོང་བ་ནས་ཁེ་ཕན་ཅིག་ག་རེ་ཟེར་ན་ང་ཚོ་སྨན་ཆད་ཀྱི་ཡོད་མ་རེད་ཁྱོན་ནས། སྨན་ང་ཚོ་ཉོས་ཡོད་བྱས། གཞུང་གི་སྨན་དེ་ག་ལ་ཐེ་བ་ང་ཚོ་སྨན་ཉོས་ཡོད་བྱས་སྨན་ཉི་མ་ཡོད་བྱས་ཡོད་བོ།

སློབ་གྲྭ་ཁག་དེ་གའི་ཆ་ཚང་ཚུད་པ་བརྒྱད་ནི་དོན་མ་སོགས་ནི་དེའི་ཏི་པི་ནད་པ་དོན་ས་ཉུང་བ་དེའི་སློབ་གྲྭ་ནང་ནས་ག་རེ་རེད་ཟེར་ན། ཉིན་མོའི་སློབ་གྲྭ་འགྲོ་མཁན་ཚོ་ར་ཕྲུ་གུ་ཕ་མའི་རྩ་ལ་བསྡད་སློབ་གྲྭ་འགྲོ་མཁན་ཚོ་དེ་གའི་དེའི་ནང་ལས་དོན་མཁན་མི་དོན་མཁན་མི་འདུག་གཏན་འཇགས་སློབ་གྲྭ་ནང་ལ་དེ་གའི་ནང་ནས་གཅིག་གཉིས་དོན་འཁྱོལ་དེའི་ང་ཚོ་ཁ་གྲངས་བཞི་དོན་སོང། ཨ་ནི་དེ་ར་དུན་ནི་ཨེ་ཡོད་ནས་ལྔ་ཙམ་དོན་སོང། ལགས་སོ། ཁྱེད་འདི་མ་གཏོགས་དོན་ཡོད་མ་རེད། དེ་གའི་དེ་ལ་ང་ཚོ་སྨན་བཅོས་བྱས་འགྲོ་བསྡད་ཡོད་རེད། ལགས་སོ། ལགས་སོ་སྐུ་ངོ་ལགས་དུས་ཚོད་རྐྱེན་པས་མཐའ་མ་བཀའ་འདྲི་ཞུ་ཆོག་པ་བྱས། ད་བདེ་ལེགས་སྨན་ཁང་གིས་ཉི་ཧོང་གི་ད་ལྟ་མིག་གི་ཆེད་ལས་སྨན་པ་དང་མཉམ་ལས་ཀྱི་ཐོག་ནས་ད་ལས་གཞི། སྤྱི་ཚོགས་ལ་ཕན་པའི་ལས་གཞི་ཞིག་བསྒྲུབས་བསྡད་ཤག་དེ་མིན་པའི་ཡང་མ་འོངས་པར་ཡང། ད་ལྟ་ཚོགས་སྡེ་ཁག་གཞན་དང་མཉམ་ལས་ཀྱི་ཐོག་ནས་ལས་གཞི་ཆེན་པོ་དེ་འདྲའི་ཀྱི་སྤེལ་ཡག་འཆར་གཞི་དེ་འདྲ་ཡོད་ན་དགོངས། དེ་མཉམ་དུ་ནས་འཆར་གཞི་གཞན་པ་དེ་འདྲའི་ག་འདྲ་ཡོད་ན།

ཕན་ཐོགས་པོ་ཞེ་པོ་ཅིག་འགྲོ་བསྡད་ཡོད་སྟབས་སྨན་ཁང་ལ་ཡོང་འབབ་ལྟ་མཁས་སུ་ཡོད་མ་རེད། ག་རེ་ཟེར་ན་ཕ་གི་ལ་སྨན་ཞབས་གཉིས་ཡོད་རེད Qualified Nurse གཉིས། Nurse གཉིས་ཀྱི་གསོལ་ཕོགས་ཅིག་སྤྲད་དགོས་རེད་ཨ་ནི་ཁང་པ་དང་དེ་གའི་འཛིན་ཆས་དང་གད་ཕྱག་མཁན་ལ་གླ་སྤྲད་ཆིག་ཁྲི་ཙམ་པ་འགྲོ་བསྡད་ནད་པའི་རྩ་ནས་ཡོང་འབབ་དེ་ཉུང་ཉུང་ཞུ་བཞི་རེད། ཉུང་ཉུང་ཞེ་པོ་ཅིག་རེད་དེ་དེ་ཙམ་པ་ཨ་ནི་ང་ཚོ་ཚོང་གི་བསམ་བློ་གཏོང་གི་མེད་པ་སོང་ཙང་ད་ལྟ་ཁ་ཐུག་ལ་མ་ཐུག་ལ་ཁ་མ་ཐུག་པའི་གནས་སྟངས་འདྲ་པོ་ཆགས་བསྡད་ཡོད་རེད་ཨ་ཡིན་ནའི་གས་ནད་པ་ལ་ཕན་ཐོགས་པོ་ཡོད་སོང་ཙང་ང་ཚོ་མུ་མཐུད་ནས